གོ་རྟོགས་ཀྱི་བཅར་འདྲི་ཞུ་ཡས་ཡིན་པས་རྣམ་པ་ལྷན་རྒྱས་ཐུགས་དགྱེས་གསན་ཡོང་བ་ཞུ། ད་རིང། བོད་གཞུང་སྨན་རྩིས་ཁང་གི་སྨན་པ་ཟུར་པ་ཚེ་དབང་རིག་འཛིན་ལགས་རླུང་འཕྲིན་ལེ་ཚན་ནང་སླར་ཡང་ཕེབས་པ་དགའ་བསུ་ཞུ་བཀྲ་ཤིས་བདེ་ལེགས། བུ་ཕྲུག་ཁྱིམ་སྡེ་གི་བཀྲ་ཤིས་བདེ་ལེགས་རླུང་འཕྲིན་ལ་ཡར་ཕེབས། དགྱེས་བརྗེ་གསན་གཟིགས་གནང་མཁན་ཚང་མ་ལ་ཡར་ངས་སླར་དུ་འཚམས་འདྲི་བཀྲ་ཤིས་བདེ་ལེགས་བྱས་ནས་ཞུ་ཡས་ཡིན། སྨན་པ་ལགས། གོ་ཡས་ལ་གཉན་ཐང་དང་འཕྲུལ་ཐང། དེ་ནང་བཞིན། ཁྱུང་ལྔ། རྟ་ཟི། མང་སྦྱོར། འོ་དེ་ཚོ། ཏོག་དབྱིབས་བཅུ་དགུའི་གཉན་ནད་བཅོམ་ཡས་ལ་གང་འདྲ་བྱས་ནས་ཕན་ནུས་སྤྲོད་ཀྱི་ཡོད་ན། སྨན་དེ་ཚོ་རེ་རེ་ནས་ག་དུས་ཟ་ན་ཡག་ཤོས་ཡོད་ན། ད་ལྟའི་དྲི་བ་འདི་ཅིག་གནད་འགག་རེད་འདུག་འགོ་རེད་ལ་ད་ང་ཚོ་མི་མང་པོ་ཅིག་གིས་ད་ཅིག་སྨན་པ་རེ་རེ་གིས་བཤད་ཡོང་དུས་སྒང་ལ་ཨ་ནི་ག་བཤད་ཀྱི་འདི་པ་ར་ལི་ཡ་ད་ཅིག་ཉར་ཚགས་བྱས་ལ་སོགས་པ་ད་འདི་འདྲ་འདྲ་ར་མ་འདྲ་ཡོང་གི་འདུག་བ། ཨ་འཛིན་བཟང་ཡུ་ཊུབ་ནང་ལོགས་ལ་སྨན་པ་ཅིག་གིས་འདི་ལབ་ཀྱི་འདུག་ལ་ནི་ཡ་འུར་སྒྲ་འདྲ་བོ་ཞིག་བཙལ་བྱས་བྱས་ནས་ཨ་ནི་སྨན་ཁང་ག་བ་བོད་ཐབ་བོད་པའི་གི་སྨན་ཁང་བཙོང་ས་ཡོད་དེ་བ་སྨན་རྩིས་ཁང་དང་སྒེར་གྱི་སྨན་ཁང་དེ་ཚོ་མང་པོ་ཅིག་ལ་ཡ་ཨ་ནི་འདུག་སེ་བྱས་ནས། ཉོ་ག་ཕྱིན་བྱས་ཏེ་འདི་རྗེས་སུ་ཞུ་བ་ལ་ད་འདི་ངའི་ཏེ། ཟེར་གྱི་འགྲིག་གི་ཨ་ཡོད་ན་བསམ་བསམ་འདྲ་བོ་ཞིག་རེད་ད། ཅི་ག་སུ་རེད་ང་རང་ཚོ་ཅིག་གི། རྐྱེན་ག་དུས་འཕྲད་མ་འཕྲད་ཟེར་ཏེ་ཧ་གོ་གི་མ་རེད་ཁོ་གཏན་འཕྲལ་བྱས་ནས་ཉར་དགོས་ཡག་དེ་སྤྱིར་བཏང་ད་གལ་ཆེན་པོ་རེད། ཡིན་ནའི་འདི་གཙོ་བོ་དེ་ག་རེད་ཟེར་ན་ནམ་རྒྱུན་སོ་སོས་གི་ནད་གཞི་བྱེ་བྲག་ག་འདྲའི་ཅིག་ལ་ཡ་ཨ་ནི་བཅོལ་གི་ཡོད། སོ་སོ་ལ་ནམ་རྒྱུན་ན་ཚ་ཤུགས་ཆེ་ག་རེ་ཡོད་ནང་མི་འདིའི་ནང་ལོགས་ལ་དཀའ་ངལ་ཆེ་ཤོས་ག་རེ་ཡོད་འདི་འདྲའི་གི་སྨན་དེ་ཉར་ནས་བཞག་པ་ཡིན་ན་ཨ་ཁོ། སྐབས་མཚམས་ལ་ཡར་ཏན་ཏན་ཕན་ཐོགས་ཀྱི་རེད་བསམ་གྱི་འདུག་མ་གཏོགས་ད་ག་པ་ག་གི་གཅིག་ཉར་ནས་བཞག་བསྡད་ན་ཅིའི་ཡོང་གི་ཡོང་གི་མ་རེད་བསམ་གྱི་འདུག་ད་ང་རང་བསམ་ཚུལ་འགྲོ་གི་རེད་ལ། སྤྱིར་བཏང་དེ་འདྲ་ཅིག་རིམས་དང་གཉན་གང་འདྲ་ཅིག་ཡིན་པ་ཡིན་ནའི་ད་འདི་རླུང་དང་ཚ་བ་མཉམ་དུ་ཡོང་ནས་བསྡད་ཡོད་དུས་སྒང་ལ་འདི་ཨ་ནི་ག་རེ་ཅིག་རེད་ཟེར་དུས་སྒང་ལ་ཚ་བ་མ་སྨིན་པ་ཆགས་ཡོང་གི་ཡོད་རེད། ཚ་བ་དེ་ཨ་ནི་གཟུགས་པོའི་ནང་ལོགས་ལ་ཡར་འཐོར་ནས་གབ་སྟེ། ནས་ཨ་ནི་འདུག་སེ་ནས་བསྡད་ཡོང་དུས་སྒང་ལ་ཡང་ཨ་ནི་གཅིག་ང་ཚོས་གི་ག་དུས་ནས་འདི་ཚ་བ་དེ་སྡུད་ཡས་ལ་ཡང་ཨ་ནི་རྩིས་རྒྱག་དགོས་ཀྱི་རེད་ད་གཅིག་ང་རང་ཚོ་གི་འདི་ལ་ཡང་ཨ་ནི་ག་ཅིག་འོ་ཟོན་ཚ་བ་སྡུད་ཡས་དེ་ལ་ཨ་ནི་གལ་ཆེ་ཤོས་དེ་ང་ཚོས་གི་ཐང་ཟེར་དེ་གཏོང་གི་ཡོད་རེད་ད་དཔེར་ན་འཕྲུལ་ཐང་དེ་སྔས་མ་ནས་ཡོད་བསྡད་པ་ཅིག་རེད་ད་གཅིག་སྨན་རྩིས་ཁང་གི་ནང་ལོགས་ལ་ཡང་ད་གཅིག་དེ་དེ་འདྲ

རླུང་ཁྲག་སྟོད་འཚང་རིགས་དང་ལྷག་པར་དུ་རིམས་ཚད་གཉན་སོགས་སྨིན་སྡུད་བྱེད་པ་ཡིན་གློ་མང་སྐོམ་ཚད་ཆེ་ལ་རླུང་ཚད་རྒྱས་ཁྱབ་བརྡལ་རང་བཞིན་ཆམ་རིགས་སྔོན་འགོག་ཐུབ། མདོར་ན་ནད་མང་འདྲེས་པའི་ནད་ལ་བསྔགས་ཞེས་བྱས་ནས་འདི་འདྲ་ཅིག་བཤད་ཡོང་གི་འདུག་བ་འདི་ལབ་དུས་སྒང་ལ་ཡང་ད་ནད་གཞི་ནད་མང་པོ་འདྲེས་ཏེ་སྐོར་དང་ནས་ལྷག་པར་དུ་གློ་དང་ཆམ། ཆམ་ཚད་དང་དེ་ཚང་མ་ལ་ཡང་ཕན་གྱི་རེད་ཟེར་བཞིན་འདུག་བ་ད་ནི་ཚོ་ཉག་ཆ་ནས་གལ་གནད་ངག་གི་གལ་ཐོན་དགོས་ཡོད་མ་རེད། ད་གཉན་གཉན་གཉན་ཟེར་དེ་ད་ང་རང་ཚོ་ཅིག་ཉེན་ཁ་ཡོད་པའི་སྐད་ཆ་འདྲ་བོ་ཤེས་དགོས་རེད་པ་ད་འདི་ཟླ་གཉིས་ལོར་ཡར་ད་འདི COVID SARS 2 འདི་གི་ཆེད་དུ་ལ་ཡར་ཆེད་མངགས་ད་བཟོས་བཞག་པའི་གི་ཐང་གི་རིགས་དེ་རིགས་ཆགས་བསྡད་ཡོད་རེད་སྨན་རྩིས་ཁང་ནང་ལ་ད་འདི་ང་རང་ཚོ་སྒེར་པའི་ནང་ལོ་ལ་ཡར་འདི་ཡོང་གི་ཡོད་མ་རེད། ད་ཐང་གི་རིགས་འདི་གཙོ་བོ་ད་ག་རང་རེད་ང་ཚོའི་གཟུགས་པོའི་ནང་ལོ་ལ་ཡར་ཅིག་ཚ་བ་ཡོད་པ་ཡིན་ན་ཨ་ནི་ཁོ་ཚ་བ་དེ་ཕར་བསྡུས་ཡོད་བྱས་བྱས་ནས་ཁོ་ཕར་མེད་པར་བཟོ་ཡ་བྱ་ཡ་ཅིག་ལ་ཡར་ཆགས་བསྡད་གི་ཡོད་རེད་པ། ཡིན་དུས་ག་ལ་ཐང་ཚོ་ཡང་འཐུང་ཡས་མང་དྲགས་ན་ཡག་པོ་ཡོད་མ་རེད་ང་ཚོ་མི་མང་པོ་ཞིག་ཐང་བཏུང་གི་རེད་ད་སླེབས་དུས་ག་ལ་ཐང་བཞུས་བཏུང་གི་རེད་འདི་བཏུང་ན་ཡང་ངས་ད་སྐྱོན་མཐོང་གི་འདུག་པོའི་ཆ་བཤད་ན། མོག་མོག་རྟག་པར་ཟས་དེ་ནས་ཞིམ་པོ་འདུག་པས་ལ་ཞིམ་པོ་མི་འདུག་བ་མོག་མོག་རྟག་པར་ཟས་ན་ཞིམ་པོ་ཡོད་མ་རེད་བ་དེ་སྐབས་སྐབས་ལ་ཡ་ཟས་པ་ན་ཁོ་ཡག་པོ་ཡོད་རེད་བ་ད་ག་ནང་བཞིན་གྱི་སྤྱི་དང་སོ་སོ་ཕོ་བ་ཡག་པོ་མེད་པ་ཅིག་ལ་ཡ་མོག་མོག་དེ་བོ་དེ་འདྲའི་ཅིག་ཟས་པ་ཡིན་ན་ཁོའི་གི་རྗེས་ལ་ཡ་ལྟོ་མ་འཇུ་བའི་གི་གཞི་དེ་སྡུག་རུ་སྡུག་རུ་སྡུག་རུ་སྡུག་རུ་བ་བོ་དེ་འདྲས་འདྲ་བོ། ཐང་དེ་འཐུང་ཡས་དེ་མང་དྲགས་པ་ན་ཁོ་གྲང་བ་ལ་སྐྱོན་རྒྱབ་ཡོང་གི་ཡོད་རེད་འདི་ངས་བྱས་ཙང་ཡག་པོ་ཞིག་མཐོང་གི་མི་འདུག་ཟེར་གྱིན་ཅིག་བསམ་གི་འདུག་རེད་བ་ལ་ད་གཉན་ཐང་དང་འཕྲུལ་ཐང་ཚོ་གཙོ་བོ་ལས་ཀ་བྱེད་སྟངས་ཚོ་འདྲ་བོ་འདྲ་བོ་ཅིག་རེད། ཐང་ཟེར་དེ་ཅི་ཐང་ད་ཅིག་ཁ་སུག་རེད་འོ་ད་འདི་མ་ཚ་རྗེས་ལ་ཡ་དེ་འདྲ་བྲིས་པ་འདི་ལས་བྲིས་པ་འདི་འདུག་སྟངས་དེ་ཤར་བ། འདི་ཅིག་བྱས་འདི་ནི་ཁྱུང་ལྔ་དང་ཨ་ནི་རྟ་ཟི། རེད་བ། ད་ག་ནང་བཞིན་དེ་ཚོ་སྨན་བཙོ། ཅིག་རེད་ད་ག་ནང་བཞིན་མང་སྦྱོར་སོགས་ཀྱི་ཨ་ནི་ཏོག་དབྱིབས་གཉན་ནད་ལ་ཡ་ཨ་ནི་ག་འདྲས་བྱས་ནས་འཇོམས་ཀྱི་ཡོད་རེད་ཟེར་གི་ལོ། རྟ་ཟི་འདྲ་པོ་ཡིན་ན་ཁོའི་གི་བྱེད་ལས་ཁོ་རང་ལོག་ཁག་རེད་ལ་ཁོ་རང་ལ་སྨན་སྦྱོར་ཁོ་རང་ཡིན་ནའི་མང་པོ་བྱས་ཡོད་རེད། དཔེ་བཤད་བྱས་ན། རྟ་ཟི་དམར་པོ་འདྲ་བོ་ཞིག་བྱས་པ་ན་དེ་ལ་ཡ་ཨ་ནི་སྨན་གྱི་ཐོག་ནས་སྦྱོར་བ་ག་འདྲས་འདྲ་བོ་ཡོད་འཛིན་པ་རྒྱ་མཚོས་སྟག་ཤ་བཙོད། ཚེར་སྔོན་གླ་རྩི་གུལ་ནག་དང་ཧོང་ལེན་སྤང་རྩི་གཡའ་ཀྱི་མ། མ་ནུ་རུ་རྟ་ཨ་རུ་ར་བོང་དཀར་དུག་ཉུང་ཚད་དུ་སྦྱར་རིལ་བུ་རྟ་ཟི་དམར་པོ་སྟེ་རྟ་མགྲིན་བསྐྱེད་དང་གཉེན་སྡོམ་པའི་བལ་ནད་འབྲུམ་པ་རྒྱུག་འགྱེལ་དང་མིག་སེར་དགག་སློག་གདོན་ལ་སོགས་ཚད་རིམས་བཞི་བརྒྱ་རྩ་བཞི་ནི་ཐམས་ཅད་སེལ་བར་ཐེ་ཚོམ་མེད་སྐབས་མཚམས་ཐང་གི་ཁ་སྒྱུར་བྱ། ལབ་འདུག་བ་ཐང་གི་ཁ་སྒྱུར་བྱེད་དེ་གལ་ཆེན་པོ་འདུག་བ། ད་དེའི་སྨན་དེ་སྤྱིར་བཏང་གི་ཧ་ཅང་གི་ཁ་སྒྱུར་བྱེད་དུས་གང་ལ་རང་བཞིན་གྱིས་བསིལ་ཆེ་བ་འགྲོ་གི་རེད་བསིལ་ཆེ་བ་ཙམ་མ་ཡིན་པར་འདིའི་སྨན་དེ་བཟི་ཆེན་པོ་ཅིག་ཆགས་བསྡད་ཡོད་རེད་མི་སྟོབས་མེད་མཁན་ཅིག་གིས་འདི་བཟས་པ་ན་རིལ་འགྲོ་གི་རེད་བྱས་ཙང་མི། ད་སྟོབས་ཆེན་ལ་ཡང་བཏང་བཞག་པ་ན་རྟའི་རྫས་དེ་ཚོས་བྲག་ག་འདྲ་བོ་བྱས་འདི་སྨན་དེ་ཤུགས་ཆེན་པོ་ཡོད་ཡོད་རེད་ལ་དེ་འདུག་བ་དེ་ཚོ་ད་གཟབ་གཟབ་བྱས་ནས་བཏང་དགོས་དེ་གལ་ཆེན་པོ་རེད་བ་ལ། ཨ་ནི་དཔེ་ཆ་བྱས་ན་ཁྱུང་ལྔ་འདྲ་བོ་བྱས་ན་ད་ཅིག་སྨན་ཆུང་ཞིག་ལྔ་ལས་ལྔ་ལས་གྲུབ་བཞག་པའི་སྨན་ཅིག་ཆགས་བསྡད་ཡོད་རེད་གྲང་སེལ་རིལ་བུ་བི་ཁ་ནག་པོ་དང་གླ་རྩི་རུ་རྟ་ཤུ་དག་ཨ་རུ་ར་སྙིང་ཁྲག་རུས་པ་རྒྱུས་པ་ཤ་དང་ལྔ་བྱ་ཁྱུང་རྣམ་པ་ལྔ་ཡི་རིལ་བུ་དེ་སྲོད་དུས་ལྔ་བདུན་དགུ་རྣམས་རིམ་པས་བཏང་ཕོ་ལོག་སྲིན་ནད་གཉན་གཟེར་གག་ལྷོག་དང་ཁྱད་པར་ཆུ་སེར་མཛེ་ནད་འཇོམས་པའི་མཆོག་ཟེར་བཞིན་ཞིག་གི་འདུག་བ་ལ་དེ་ཡི་རང་བཞིན་ག་རེ་རེད་ཟེར་ན་ལྟ་བྱེད་ཀྱི་དོན་གྱི་གནས་དེ་ན་བཟི་ཤུགས་ཆེན་པོ་འདུག་བ་ད་ད་ལྟ་དེ་ན་བཟི་འཁྲུལ་སྨྱོན་པའི་ངོ་བོ་འགྲོ་གི་རེད་ཟེར་ཡང་ན་དེ་བཟི་ཆེན་པོ་ཞུགས་ཀྱི་ཡོད་རེད་ཟེར་གྱི་ནི་བཤད་བསྡད་ཡོད་རེད་བ་ད་ཡིན་དུས་གང་ལ་སྨན་ག་འདྲ་ཅིག་ཡིན་པ་ཡིན་ནའི་ང་རང་ཚོ་ཅིག་བཏང་དུས་གང་ལ་སོ་སོའི་ངོ་བོ་དེ་ཚོ་མཁྱེན་དགོས་དེ་དཔེ་གལ་ཆེན་པོ་རེད་སོ་སོའི་གཟུགས་པོའི་ཀྱི་གནས་བབ་དེ་ཧ་གོ་དེ་གལ་ཆེན་པོ་རེད་ད་དེ་ང་ཚོ་གི་བོད་པའི་ཨེམ་ཆིར་བསྟན་པ་ཡིན་ན་ཁོས་ཀྱི་གནས་བབ་དེ་ཧ་གོ་འགྲོ་གི་རེད་བྱས་ཙང་སྨན་འདི་ནད་གཞི་འདི་ལ་ཡང་སྨན་འདི་འགྲོ་གི་རེད་ཟེར་ར་མ་གཏོགས་སྨན་ཐམས་ཅད་ཀྱི་ཕན་གྱི་ཡོད་པ་ཁྱབ་པ་གས་ཡོད་མ་རེད་ཟེར་ནི་ཅིག་ཞུས་དུས་འགྲོ་ཞུ་རེད་བ་ལ། དེ་ནས་ད་ལྟ་ད་མི་ཚང་མས་ཀྱི་ད་དགའ་བོ་བྱེད་དགོས་ད་རིན་ཆེན་རིལ་བུ་རིན་ཆེན་རིལ་བུ་འདིའི་ནང་ལོགས་ནས་ད་བདག་ཉིད་རིན་ཆེན་མང་སྦྱོར་དེ་བཞུ་རྗེས་སྐད་གྲགས་ཆེན་པོ་སྒྲོག་བྱུང་རེད་ད་འདི་ལ་ཡ་སྨན་སྦྱོར་དཔེ་མི་སྲིད་མང་པོ་ཡོད་རེད་ལ་ད་བྱས་ཙང་ད། ངེད་ཀྱི་ད་ཡི་གེ་ལ་ཡ་སྨན་སྦྱོར་ཚོ་ཞུ་མི་དགོས་བྱས་རེད་བ་ལ་ད་འདིའི་ཕན་ཡོན་དེ་འདྲ་སྤྱི་དང་བྱེ་བྲག་གཉིས་ཡོད་པའི་ཀྱི་ནང་ལོགས་ནས་ད། མ། ཚིག་གཡང་ནང་ལོགས་ནས་ག་རེ་གསུང་གི་འདུག་འདི་གཅིག་གསན་རོགས་གནང་ཟེར་ཞུ། ཕན་ཡོན་སྤྱི་བྱེ་གཉིས་ལས་དང་པོ་ནི་སྦྱར་དུག་གྱུར་དུག་རང་བཞིན་དངོས་ཀྱི་དུག་མཐོང་བའི་དུག་དང་རེག་པ་ཉི་ཟེར་དུག་ཁ་རླངས་དུག་སོགས་དུག་རིགས་མཐའ་དག་འཇོམས། ཁྲག་མཁྲིས་བད་སྨུག་གབ་ཚད་ཚད་རྙིང། དང་ས་དམར་རིགས་དམུ་འོར་མཛེ་འབྲས་ལ་སོགས་པ་རིན་པོ་ཆེས་མི་སེལ་འགའ་ཡང་མེད། ནད་གཞི་མེད་པའི་མི་ལ་བཅུད་ལེན་འགྱུར་གཉིས་པ་བྱེ་བྲག་ཐིག་ལེ་དར་ཡ་ཀན་ཡུངས་འབྲུ་ཙམ་ཞིག་ཉམས་སུ་མྱོང་བས་ཀྱང་ཚེ་རིང་དབང་གསལ་ལུས་ཟུངས་སྟོབས་འཕེལ་ཞིང་རྒས་ཁ་སྲ་ཞིང་རྩ་ཁམས་དྭངས་པ་དང་གཉན་ནད་འཇོམས་ཤིང་རིམས་ནད་སྲུང་བར་བྱེད་གསེར་གྱི་ཡོན་ཏན་བྱེ་བ་དངུལ་གྱི་ཁྲི་མུ་ཟི་དུག། བསྒྱུར། ཚེ་དང་བློ་གྲོས་འཕེལ་དེ་སོགས་ལྕགས་ཁམས་བརྒྱད་ཀྱི་བཅུ་དྲུག་དང། འཁོར་སྨན་སོ་སོའི་ཕན་ཡོན་བརྗོད་ལས་འདས་མདོར་ན་གྲང་སྦྱོར་ཉིད་དང་ཁྱད་པར་མེད། བྱས་ཀྱི་ནི་བཤད་འདུག་བ་ལ་ད་ཡིན་དུས་གང་ལ་ཡང་རིན་ཆེན་རིལ་བུ་ཚོའི་ཕན་ཡོན་བསམ་གྱིས་མི་ཁྱབ་པ་ཅིག་བཤད་ཡོང་གི་ཡོད་རེད་དམིགས་བསལ་གྱི་ད་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཡ་ད་ཡོངས་གྲགས་ག་རེ་འདྲ་བོ་བཤད་ཀྱི་ཡོད་རེད་ཟེར་ན་མང་སྦྱོར་ཟེར་དུས་ཡོད་གང་ལ་ཡ་ཨ་ནི། ཅིག། Food poisoning གྱི་ཆེད་དུ་ལ་ཡ་ཨ་ནི་ཡག་པོ་ཡོད་བསྡད་པ་འདྲ་བོ་ཅིག་ཤེས་ཤེས་སྲོལ་འདྲ་བོ་ཅིག་མ་གཏོགས་གཞན་པ་དེ་ཙམ་གྱིས་གས་ཧ་གོ་གི་ཡོད་མ་རེད་ད་ག་ནང་བཞིན་ཕོ་བ་ལ་ཡ་ཕན་གྱི་ཡོད་རེད་ཟེར་འདྲ་བོ་ཅིག་འདུག་ཟེར་ནས་ཞུ་དགོས་རེད་ད་དེ་འདྲ་གོང་དུ་ཞུས་པ་ནང་དང་དེའི་ནང་ལོགས་ལ་ཡ་ཚང་མས་མ་མཁྱེན་པ་གས་མི་འདུག་བ་ལ་བྱས་ཙང་ཡིན་དུས་གང་ལ་ཡ་ང་རང་ཚོ་སུ་འདྲ་ཅིག་ཡིན་པ་ཡིན་ན་མང་སྦྱོར་ག་དུས་ཟ་དགོས་ཀྱི་རེད་ཟེར་དུས་གང་ལ་ན་གོ་དུས་ཟ་དགོས་ཡ་ཅིག་ཆགས་བསྡད་ཀྱི་ཡོད་རེད་ཡིན་ནའང་འདི་ལ་ཡ་གནད་འགག་ཅིག། ཞུས་ཆོག་པ་གཅིག་མཚུངས་ཞུས་ཡས་ཡིན། དེ་སྔ་རྒྱལ་བ་རིན་པོ་ཆེས་ཀྱི་གདན་ས་ཁག་ཏུ་ཕར་ཆིབས་བསྒྱུར་གནང་བའི་སྒང་ལ་སྔན་མ་དེ་བ་ལ་བཀའ་སློབ་དེ་འདྲའི་ནང་ལ་ཡོང་ལ་བོད་སྨན་ཟེར་དེ་དང་རྒྱ་སྨན་ཟེར་དེ་བར་ལ་ཁྱད་པར་གཅིག་ཡོད་རེད་དེ་ཡིན་གཅིག་མིན་གཅིག་ཁྱེད་རང་ཚོས་མཁྱེན་ཐུབ་ན་ཡག་པོ་འདུག་ཟེར་བཞིན་ཞུས་ཀྱི་ཡོད་པ་ལ། རྒྱ་སྨན་དེ། དོན་མེད་ཟ་བ་ན་འགྲིག་གི་ཡོད་མ་རེད་ཁོ་སྨན་པ་བསྟེན་གཏུགས་བྱས་ཀྱི་ནི་ཟ་དགོས་ཀྱི་ཡོད་རེད་རེད་བ། བོད་སྨན་འདི་ཡིན་པ་ནི་འདི་འདྲའི་འདྲ་བོ་ཅིག་རེད་དེ་ཡིན་ནའང་སོ་སོའི་གི་ན་ཚ་དེ་ཧ་གོ་བ་ཡིན་ན་འདི་ལ་བརྟེན་ནས་སྨན་འདི་ཟེར་ཨེམ་ཆི་ཞིག་ལབ་པ་ན་འདི་འདྲ་བོ་བཏོན་བྱས་ནས་ཟེར་ནས་འགྲིག་གི་ཡོད་རེད་ཅེས་ས་གོང་ས་མཆོག་ནས་སྔན་མ་ག་རེ་ཅིག་གསུངས་དུས་དུས་སུ་དུས་གང་ལ་སེ་ར་རུ་ཕར་ཆིབས་བསྒྱུར་གནང་གདན་ས་ཁག་ཏུ་ཕར་ཆིབས་བསྒྱུར་གནང་བའི་སྒང་ལ་ཡ། བོད་སྨན་ཟེར་དེ་ཡིན་གཅིག་མིན་གཅིག་ན་གོ་དུས་ཟ་དགོས་ཡས་ཤིག་དང་མ་ན་དུས་ཟ་དགོས་ཡས་དེ་འདྲ་མེད་པ་དེ་འདྲ་ཅིག་མ་རེད། རྒྱལ་བ་རིན་པོ་ཆེ་མཚོན་པ་ཡིན་ནའང་སེ་འབྲུ་ལྔ་པ་འདྲ་བོ་བྱས་ན་རྟག་པར་མཆོད་ཀྱི་ཡོད་ཟེར་བྱས་ནི་གསུང་གི་འདུག་བ་ལ། ད་སེ་འབྲུ་ལྔ་པ་འདྲ་བོ་བྱས་ན་ཕོ་བའི་མེ་དྲོད་ཡར་གསོ་ཡས་ཀྱི་ཞིག་ཅིག་ཆགས་བསྡད་ཡོད་རེད། བོད་པའི་སྨན་གཞུང་གི་ནང་ལོགས་ཙམ་མ་ཡིན་པ་ད་ག་ནང་བཞིན་གྱི་རྒྱ་གར Ayurvedic གི་ནང་ལོགས་ལ་ཡིན་པ་ཡིན་ན་ཡང་ཨ་ནི་ཅིག་ག་རེ་ཟེར་དགོས་རེད། ན་ཚ་གི་ཡོང་ཡས་ཀྱི་ཐོག་མའི་གི་རྒྱུ་རྐྱེན་དེ་ཨ་ནི་ཕོ་བ་ལ་ཡ་མ་ཞུ་བ་ཟེར་དེ་ཆགས་པར་བརྟེན་ནས་ཨ་ནི་ན་ཚ་མང་པོ་ཅིག་ཡོང་གི་ཡོད་ཟེར་གྱི་ཡོད་རེད་ཡིན་དུས་གང་ལ་ཡ་ཨ་ནི་སེ་འབྲུ་ལྔ་པ་དེ་ཕོ་བའི་མེ་དྲོད་སྐྱེད་ཡས་ཀྱི་ཞིག་དེ་ལ་ཡ།

ཡིན་དུས་གང་ལ་ཡ་གཟུགས་པོའི་ནང་ལོགས་ལ་ཡ་ལུས་ཟུངས་ཟེར་མཁན་དེ་ཡག་པོ་ཅིག་ཡོད་པ་ཡིན་ན། ནད་གཞི་འདི་ཕོག་ཡས་ལ་ཁག་པོ། ད་ཅིག་གཟུགས་པོའི་ནང་ལོགས་ལ་ཡ་ཟུངས་དེ་ཡག་པོ་མེད་པ་ཡིན་ན། ན་ཚ་ག་རེ་ཡིན་པ་ནའང་ཕོག་རྐྱེན་ལས་སླ་བོ་ཞུ་ཞུ། ཡིན་དུས་གང་ལ་ཡ་ད་འདི་ཚོ་ཏོག་ཙམ་ཅིག་ཐུགས་སྣང་དགོས་ཀྱི་འདུག་ཟེར་བཞིན་ཞུ་ཡས་ཡིན་རུང། ད་རིན་ཆེན་གྱི་རིགས་སུ་གྱུར་པ་ཅིག་རུང་བ་སྤྱི་དང། རྒན་པ་དང་ཆུང་ངུས་ཀྱི་བསྟེན་དུས་གང་ལ་ཡིན་ན་ཁྱད་པར་འདྲ་བོ་ཅིག་ཡོང། སྤུ་གུ་ཆུང་ཆུང་ལྟ་བུ་བཟོས་ན་རུ་བ་གཅིག་ད་ཅིག་སྤྲད་དགོས་བྱུང་ན་ཁ་རབ་བྱེད་རུ་བ་དེ་འདྲ་བྱིས་པ་སྤུ་གུ་ད་ཅིག་ག་ལ་བ་རེད་ལོ་དྲུག་མན་ཆད་ལ་ད་ཨ་ཅེ་འུ་ལ་ཐུག་བྱེད་བྱེད་ནས་སྤྲད་ཡང་དེ་འདྲ་བྱུང་བ་ཡིན་ན་ཀོ་གཅིག་འདི་ཚོའི་ལོ་ག་རུ་བ་བྱེད་རུ་བ་ལ་བཤད་མ་འདུག་མི་རྒན་པ་ལ་གཅིག་རིལ་བུའི་གི་རྡོག་གྲངས་གཅིག་ཡིན་ན་ཁོ་རང་རྡོག་གཅིག་རང་བྱེད་རེད་ཅེ་ད་བྱིས་པ་འདྲ་བུ་ཅིག་ཡིན་པ་ཡིན་ན་གཅིག་ལོ་དྲུག་མན་འདྲ་བུ་བྱེད་ན་སྤྲད་མོ་ག་ནས་ཡང་ཤོད་བྱེད་ཅིག་བྱུང་བ་ཡིན་ན་ཨ་ནི་གཅིག one third འདྲ་བུ་དེ་འདྲ་སྤྲད་ཡིན་ཚུལ་དཔེ་གནད་འགག་ཏུ་གསུངས་གཅིག་ཟེར་བྱེད་རུ་བ་དེ་ཚོ་ལ་ཡང་བལྟས་ཅིག་ཐུགས་སྣང་གནང་རོགས་གནང་ཟེར་ནས་ཞུ་ཡས་ཡིན། ད་ཅིག་ཁ་ཟུག་གོ་རེ་ཅིག་ང་རང་ཚོའི་གི་དེ་འདྲ་ཅི་ཐང་ཅིག་སྨན་དེ་ཚོའི་གི་བྱེད་ཀྱི་ཡོད་པ་ག་དུས་ཟེར་ན་ཡང་ད་ན་ཚ་ན་དུས་ག་ལ་ཅི་ཐང་ཟ་དགོས་ད་གལ་ཆེ་ཤོས་ཅི་ཡིན་ནི་སྨན་པ་མ་གཏུགས་པ་ལ་ཡང་འདྲ་མ་འདྲ་མ་བཞེས་རོགས་བྱེད་ཟེར་ནས་ཞུས་ཡིན་འདི་བྱས་ན་ཡང་མགོ་ལས་མ་ཆད་བཟོ་ཡའི་ཉེན་ཁ་ཡོད་རེད་ཟེར་བཞིན་ཐག་ཞུས་འདི་གྲོགས་ཆུང་སུ་འདི་རིམ་པས་ཁྱེད་རང་ཚོ་འདུག་ཡ་ཅིག་སོ་སོའི་གི་ཅིག་སྨན་པ་དེ་འདྲས་ལ་ཡང་ཨ་ནི་ཅིག

སྔོན་འགོག་སྨན་དེ་ཚོ་ག་འདྲ་བྱས་ནས་མཆོད་པ་འདྲ་བྱེད་ན་ཕན་ཐོགས་ཆེ་བ་ཡོད་ན།
སྤྱིར་བཏང་ཏོག་དབྱིབས་བཅུ་དགུ་པའི་གི་ནད་ཡོད་པ་ཡིན་ན་གོང་གི་སྨན་དེ་ཚོ་གནང་གི་ཡོད་རེད་པས་ཟེར་ན་ཡོད་རེད།
ཡིན་ནའི་ཡང་གཅིག་གི་ང་ཚོའི་གི་ཁོའི་གི་ན་ཚ་འདི་ལ་ཡང་སྨན་འདི་གཅིག་པོ་གཅིག་གི་ཡང་ཏག་ཏག་བསྡད་གི་མི་འདུག་ཟེར་ཞུ་དཔེ་བྱས་ན་དབུགས་བསགས་གི་ནད་ཡོད་པ་ཡིན་ན་འདི་ལ་ཡང་ཁ་སྔོན་ཞུས་པ་ནང་དང་གཙོ་བོ་ཉེར་ལྔ་ལ་སོགས་པ་དང་ལི་རྒུན་བཅུ་གཅིག་ལ་སོགས་པ་དང་རྒུན་འབྲུམ་བདུན་པ་འདྲ་བོ་དེ་འདྲ་དང་ཡང་ཅིག་སྐུ་ཁོ་རང་གི་ཐོག་ནས་ཡང་བསམ་བློ་ཞིག་བཏང་དགོས་ཅེས་གལ་ཆེན་པོ་ཆགས་བསྡད་ཡོད་རེད། གཟུགས་པོ་ཚ་བ་ཡོད་ན་དེ་འདྲ་ཐང་གཟེར་ལ་སོགས་པ་དང་གཉན་ཐང་བཅོ་ལྔ་རྟ་ཟི་རེད་ད་ག་ནང་བཞིན་གྱི་མང་སྦྱོར་རེད་ཁྱུང་ལྔ་དེ་ཚོ་མཆོག་ཏུ་གྱུར་པ་རེད། སྤྱི་དང་ནད་སོ་སོ་ལ་ཡང་ཅིག་ནད་གཞི་གི་རྟགས་དེ་ཚོ་ཡོད་པ་ནས་འདྲ་མ་འདྲ་ཡོད་དུས་ཡང་ནད་གཞི་གི་རྟགས་དེ་ཚོ་ལ་ཡང་ནས་བསམ་བློ་ཞིག་བཏང་དགོས་ཅེས་གལ་ཆེན་པོ་ཆགས་ཀྱི་ཡོད་རེད་བ་ལ་འོ་དེ་འདྲ་ཅེས་བཤད། ད་གལ་སྲིད་ནད་པ་མ་ཡིན་པའི་གིས་ད་ནད་གཡོག་རང་ཡིན་པ་ན་གོང་གི་སྨན་དེ་འགྲིག་རེད་པས་ཟེར་དུས་དེ་འགྲིག་གི་རེད་བསམ་གི་འདུག་རུ་བ་ལ་བཏང་བྱས་ནས་འགྲིག་གི་རེད་ཡིན་ནའི་ཅིག་གི་ནད་གཡོག་ཚོ་ཡིན་པ་ན་དུ་རྟ་ཟི་དང་དེ་ཚོ་མ་བཏང་ན་ཡག་གི་རེད་བསམ་གི་འདུག་དེ་མིན་གི་དེ་འདྲ་འཕྲུལ་ཐང་དང་གཉན་ཐང་བཅོ་ལྔ་ཟེར་ད་དེ་ཚོ་བཏང་བ་ལ་གལ་གནད་འགག་ཞིག་མི་འདུག་མང་སྦྱོར་དེ་ཚོ་རུ་བ་ལ་ད་ཐང་གི་རིགས་སུ་གྱུར་པ་འདུག་སྤྱི་ཐང་སྟུ་ངན་སྦྱོར་བ་དེ་ཅིག་ང་རང་ཚོས་ཐུགས་སྣང་གནང་དགོས་ཅིག་གལ་ཆེན་པོ་འདུག། ད་ཐང་ཟེར་ཏེ་འཐུང་ཡ་དེ་མང་དྲགས་པ་ཡིན་ན་དེ་ཡི་ཐང་དེ་གི་ནུས་པ་དེ་བསིལ་པོ་ཡོད་པའི་གི་རྐྱེན་བྱས་བྱས་བྱས་ནས་ང་ཚོའི་ཕོ་བའི་གི་མེ་དྲོད་ཅེས་ཡོད་པ་འདི་ཁོ་མར་ཉམས་འགྲོ་གི་ཡོད་རེད། ཕོ་བའི་གི་མེ་དྲོད་དེ་ཕར་ཉམས་པ་ཡིན་ན་ག་རེ་བྱེད་དགོས་རེད་ཟེར་དུས་གང་ལྟར་ང་ཚོའི་ཕོ་བའི་ནང་ལོ་ཨ་ནི་མ་ཞུ་བའི་ནད་ཟེར་ཏེ་ཁོ་སྐྱེས་ཡོང་གི་ཡོད་རེད། ནད་རྟགས་གཅིག་ཕོ་བ་ལ་ཡང་མ་ཞུ་བའི་གི་ནད་སྐྱེས་པ་ཡིན་ན་ག་རེ་ཡོད་རེད་ཟེར་དུས་གང་ལྟར་ང་ཚོའི་གི་ཁ་ལག་ལ་སོགས་པ་གང་བཟས་པ་ཡིན་པ་ཡིན་ན་ཡང་ཐོ་སྒོ་འཇུ་མ་ཐུབ་པའི་གི་རྐྱེན་གི་ཨ་ནི་ཟུངས་ལ་ཕ་སྨིན་ཐུབ་ཀྱི་ཡོད་མ་རེད། ཟུངས་ཕར་མ་སྐྱེས་དུས་ག་ལ་ག་རེ་ཡོད་རེད། ཨ་ནི་གཟུགས་པོའི་ནང་ལ་སྟོབས་ཟུངས་ཕར་སྐྱེས་ཐུབ་ཀྱི་ཡོད་མ་རེད། སྟོབས་སྐྱེས་མ་ཐུབ་ག་ལ་སྟོབས་ཕར་ཡང་རིམ་པས་ཉམས་འགྲོ་གི་ཡོད་རེད་པ། འོ་དེ་འདྲ་གི་ཞིག་རེད་ཆགས་ཀྱི་ཡོད་རེད། དེ་ཚོ་ཕྱོགས་གསུམ་པའི་ཨ་ནི་ཁ་ཆོད་ཚོད་ན། གྲང་བའི་གི་ནད་ཅིག་ཡིན་པ་ན་ཁོ་རྒྱས་སྲིད་ཀྱི་རེད། ཁ་ཆད་ནི་ཁོ་ནུས་པ་གོང་དུ་ཞུས་པ་ན་ནུས་པ་བསིལ་བ་རེད་བ། བྱས་ཙང། དུས་རྒྱུན་དུ་ང་རང་ཚོ་གར་ཚུད་ན་ཆམ་པ་རྒྱབ་གྲབས་བྱེད་པའི་སྐབས་དེ་བ་ལས་ནི་ཨ་ནེ་ཐང་དང་སྐྱུང་ལ་དེ་རིགས་བཏུང་བ་བྱས་པ་ན་ཁོ་ཏན་ཏན་ཕན་གྱི་རེད་ཟེར་བྱས་ཞུ་གི་ཡོད་རེད་བ་ཐང་སོགས་ཧ་ཅང་གི་མང་དྲགས་རྒྱུ་མི་འདུག་ད་འདིའི་འོག་ལྷན་རྒྱས་ཚོས་ཐུགས་སྣང་གནང་ན་ཡག་པོ་འདུག་ད་ཅིག་གྲང་གཞི་གི་ནད་པ་ཚོས་ནི་དམིགས་བསལ་གྱི་ཐང་སོགས་མང་པོ་མ་བཏུང་ན་ཡག་པོ་འདུག་ཟེར་ནས་ད་འདི་ཞུ་ཡས་བྱེད་ཡིན་ཡིན་ལ། ཡང། ཏོག་དབྱིབས་བཅུ་དགུའི་ན་ཚ་ནས་ཡག་ཡག་པོ་ཕྱིན་དྲག་ཚར་བའི་ཀྱི་མི་དེ་ཚོ་ད་དུང་གཟུགས་པོ་ཡག་པོ་གསོ་ཡས་ལ་སྨན། ག་འདྲ་གནང་གི་ཡོད་ན། དེ་འདྲས་སྨན་གནང་གི་ཡོད་མེད་དེ་མི་ཤེས་ཏེ་ད་སོ་སོས་གི་ཅིག་དག་སྣང་གི་ཐོག་ནས་ཨ་ཅིག་ཅིག་སྨན་པ་བསྟེན་པ་ཡིན་ན་ཨ་སྨན་སྤྲོད་རོགས་བྱེད་ཟེར་ན་ཕལ་ཆེར་སྨན་སྤྲད་ཀྱི་འདི་ཡོད་རེད་ཟེར་བྱས་ཞུ་གི་ཡིན་རུང་བ་ཤེས་སྨན་སྤྲད་ཀྱི་ཡོད་མེད་ངས་ཧ་མི་གོ་རུང་བ་ལབ་བསྟན་ལ་མི་ཚེ་གང་དུ་བ་ནས་སྤྲད་ཀྱི་ཡོད་མེད་ང་ཅིག་ཧ་གོ་མེད་ལ། དེ་འདྲ་ཅིག་དང། ཅིག་གི་གཟུགས་པོ་ཡ་གསོ་ཡས་ཆེད་དུ་ལ་ཡ་ཨ་ནི་ཅིག་ང་ཚོ་བོད་པའི་གི་སྨན་ཐོག་ནས་མང་པོ་ཞེ་ཅིག་བཤད་ཡོང་གི་རེད་ད་དེའི་ནང་ལོགས་ནས་སྨན་མང་པོ་ཡོད་པའི་གི་ནང་ལོགས་ནས་གཙོ་བོ་དེ་ག་རེ་བྱ་དགོས་རེད་ཟེར་དུས་ང་ཚོ་གསོ་བ་རིག་གཞུང་ནང་ལོགས་འགྲོ་དགོས་ཅིག་ན་ད་ཅིག་སེ་འབྲུ་ལྔ་པ་ཟེར་ལ་སོགས་པ་དང་ཟླ་བདུད་ཟེར་དང་སོགས་པ་དེ་ནང་བཞིན་དྭངས་གནས་སེ་འབྲུ་དྭངས་གནས་ཡོད་རེད་པ་ཨ་ནི་ཀུན་བདེ་ཟེར་ལ་སོགས་པ་དེ་འདྲའི་སྤྲོད་སྲོལ་འདྲ་པོ་ཅིག་ཡོད་རེད་ད་དེ་ཚོས་ག་རེ་བྱེད་ཀྱི་ཡོད་ཟེར་ན་ང་ཚོའི་གི་ཕོ་བའི་ནང་ལོགས་ལ་ཡ་མེ་དྲོད་གསོ་ཡས་དེ་ཁོ་གཙོ་ཆེན་པོ་ཞེ་ཅིག་ཁོ་དོ་སྣང་བྱེད་གི་ཡོད་རེད། ག་རེ་བྱས་ནས་ཟེར་དུས་སྒང་ལ་ཡ་ཨ་ཕོ་བའི་མེ་དྲོད་དེ་གསོ་དགོས་ཡག་དེ་གཙོ་བོ་ང་ཚོ་ཟས་དེ་ཕ་གིར་བཏང་ཙང་ཁོ་འཇུ་དགོས་ཀྱི་ཡོད་རེད་བ་འཇུ་ཡོང་བ་ཡིན་ན་ཨ་ནི་ཁོ་གཟུགས་པོ་ལ་ཡག་ཅིག་ག་ཟུངས་རེད་བཅུད་དེ་མར་སོང་ནས་ཁོ་བབ་བྱས་རྗེས་ནི་གཟུགས་པོ་དེ་ཡག་འཚོ་ཨ་ནི་བཅུད་ཐམས་ཅད་ཟས་ལ་བརྟེན་ནས་ཁོ་འབྱུང་བསྡད་ཀྱི་ཡོད་རེད་བ། བྱས་ཙང་ཆ་ཤས་ལུས་ཟུངས་ཀུན་ལ་གནས་པ་དེ་བྲི་དང་འབར་བས་འཕེལ་ཞིང་ཟད་པར་འགྱུར་ཟེར་བྱས་འདི་འདྲས་ཀྱི་བཤད་སྲོལ་ཡོད། ད་བྱས་ཙང། ཅིག། ང་རང་ཚོས་ཀྱི་དེ་འདྲ་སྨན་དེ་འདྲ་བཅུད་ཡོད་པ་བསྟེན་བྱས་ཀྱི་ནི་ལུས་པོ་ཡག་གསོ་དགོས་ཀྱི་ཡོད་རེད་བ་བྱས་ཙང་ལུས་པོ་གསོས་པ་ཡིན་ན་ག་རེ་ཡོད་རེད་ཟེར་དུས་སྒང་ལ་རིམ་པས་ཀྱི་སྟོབས་ཡག་སྐྱེས་ཡོང་གི་རེད་བ་སྟོབས་སྐྱེས་པ་ཡིན་ན་ག་རེ་ཡོད་རེད་ཟེར་དུས་སྒང་ལ་ཡང་ནི་ལུས་ལ་ཡང་མདངས་སྐྱེས་ཡོང་གི་རེད་བ་མདངས་དེ་ད་གཙོ་བོ་ང་རང་ཚོ་དེ་འདྲ་ད་རང་རེད་བ་གཅིག Immune System ཟེར་དེ་ཡག་པོ་ཆགས་ཡོད་དེ་གཞི་འོ་དེ་འདྲས་ཅིག་ལ་ཡང་བརྟེན་ནས་ཆགས་བསྡད་ཀྱི་ཡོད་བྱས་ཙང་ང་ཚོས་ཀྱི་བོད་པའི་ཀྱི་དེ་འདྲ། སྨན་པ་བགྲེས་པ་ཚོ་ཡིན་པ་ནི་མང་ཆེ་འདྲ་བོ་ཅིག་ཨ་ནི་སྔ་དྲོའི་ཆ་ལ་ཡང་ཕོ་བའི་སྨན་གཅིག་ངེས་པར་དུ་གནང་གི་རེད་ད་དེ་བྱས་ཙང་ཕོ་བ་ཞིང་ས་འདྲ་བའི་མེ་དྲོད་གསོ་དེ་ལྟར་ཤེས་ན་འཚོ་བྱེད་སྨན་པ་ཡིན་ཟེར་བྱས་ང་ཚོའི་གཞུང་རྒྱུད་ཀྱི་རྩ་ཚིག་ནང་དེ་འདྲའི་འདྲ་བོ་ཅིག་ཡོད་རེད་བྱས་ཙང་ཕོ་བ་དེ་ཡག་པོ་གསོ་དགོས་པ་དེ་དཔེ་མི་སྲིད་པའི་གནད་འགག་ཆགས་བསྡད་ཡོད་རེད་བྱས་ཙང་ག་རེ་བཟས་པ་ཡིན་པ་ནས་ཁོ་ཕ་གི་འཇུ་བྱས་ཙང་ཁོ་གཟུགས་པོ་ཡག་སྨིན་དགོས་ཀྱི་ཡོད་རེད་པ་འོ་ད་དེ་འདྲའི་འདྲ་བོ་ཅིག་ཡིན་ལ། ཆམ་ནད་དང་ཏོག་དབྱིབས་བཅུ་དགུའི་ནད་གཉིས་ལ་ཁྱད་པར་ག་འདྲ་བྱས་ནས་འབྱེད་ཀྱི་ཡོད་ན། སྨན་མི་འདྲ་བ་སྦྱོར་ཚུལ་ག་འདྲ་འདྲ་བྱས་ཡོད་ན། ཆམ་ནད་འདི་དང་ཏོག་དབྱིབས་བཅུ་དགུ་པའི་ནད་གཉིས་ལ་ད་ཁྱད་པར་ཏན་ཏན་ཡོད་རེད་བསམ་གྱི་འདུག་རེད་བ་ལགས་ད་དེ་བྱས་ཙང་ཅིག་ཆམ་པ་ཁོ་རང་དེ་ང་ཚོ་བོད་པའི་གི་དེ་འདྲ་སྨན་གཞུང་ནང་ལོགས་ལ་ཡག་དེ་འདྲ་ཅིག་བྱས་པ་ནི་དེ་འདྲ་ཚིག་མཛོད་ནང་ལོགས་ལ་ཡག་ག་རེ་བྱེད་ཀྱི་འདུག་ཟེར་བྱས་ཞུས་པ་ཡིན་ན། ད་གཅིག། དྲི་མ་ངན་པ་བསྣམས་པ་སོགས་ཀྱིས་སྣ་བུག་གཡས་གཡོན་གྱི་རོ་རྐྱང་གི་རྩ་གཉིས་ཆམ་ལ་ཡང་ཕབ་ནས་བྱེད་ལས་ཉམས་པར་གྱུར་ཏེ་རིམ་བཞིན་ལུས་ལ་ཡང་ཁྱབ་པའི་ནད་ཅིག་ལ་ཡང་ཨ་ནི་ཆམ་པ་ཟེར་བྱས་ནས་བཤད་ཀྱི་ཡོད་རེད་ལབ་ཡོད། ད་དེ་ཡང་ང་ཚོ་བོད་ཀྱི་གསོ་བ་རིག་པའི་གི་གཞུང་ནང་ལོགས་ལ་ཡང་དེ་འདྲ་ཆམ་པ་ཟེར་ཏེ་ཁོ་རང་ལ་ཡང་ཨ་ནི་ཅིག་ནད་གཞི་གི་ཐོག་ནས་མ་འདྲ་བ་བཞི་ཅིག་ལ་དབྱེ་བ་ཕྱེ་ཡོང་གི་ཡོད་རེད། ད་དེ་ཚོ་ག་རེ་ག་རེ་རེད་ཟེར་དུས་སྒང་ལ་ཡང་ཅིག་གློ་ཆམ་ཟེར་དང་གྲེ་ཆམ་ཟེར་དང་སྣ་ཆམ་ཟེར་དང་རིམས་ཆམ་ཟེར་བྱས་ནས་ཨ་ནི་ཆམ་པ་དེ་རིགས་བཞི་ཅིག་ལ་ཕར་དབྱེ་བ་ཕྱེ་བསྡད་ཡོད་རེད། བྱས་ཙང་སྣ་ཆམ་ལྟ་བུ་ཅིག་ཡིན་པ་ཡིན་ན་ཨ་ནི་ཅིག་ང་ཚོས་ཀྱིས་དེ་འདྲ་ད་ཅིག་ད་ནད་རྟགས་ཀྱི་ཐོག་ནས་ཞུས་པ་ཡིན་ན་ཅིག་ཧབ་སྦྲིད་རྒྱག་དེ་ལ་སོགས་པ་དང་ད་སྣ་ཆམ་སྣ་ཚ་གཡའ་ལ་སྣ་ཆུ་མང་ཟེར་བ་ད་སྣ་ཆུ་མང་པོ་བབས་པའི་བཟོ་འདྲ་ཨ་ནི་སྣ་བུག་ཚ་ཤར་རྒྱག་གི་བཟོ་འདྲ་བོ་ཧབ་སྦྲིད་རྒྱག་གི་ཡོད་པའི་བཟོ་འདྲ་བོ་ད་དེ་ཆམ་པ་དེ་སྣ་བུག་ལ་ཚུར་བབས་རེད་བ། ད་ཆམ་པ་འདི་གློ་བའི་གནས་སུ་ལ་ཚུར་ཕོག་པ་ཡིན་ན་མི་དེ་ལ་རིམ་པས་ཀྱིས་དབུགས་བསགས་ཡ་ལ་སོགས་པ་གློ་རྒྱབ་པ་ལ་སོགས་པ་དང་འདི་འདྲའི་གྱི་ནད་རྟགས་འདི་འདྲ་ཡོང་བསྡད་ཀྱི་ཡོད་རེད་བ་ད་དཔེ་བཤད་ན་གྲེ་ཆམ་འདྲ་བོ་བྱེད་པ་ན་གཉན་ནད་འདི་གང་ཟེར་ད་ང་ཚོས་དེ་ལྟར་ཆམ་པ་འདི་གྲེ་བ་ལ་ཚུར་བབས་ཡོང་དུས་མིད་པ་ཚི་ཚ་ཡ་ལ་སོགས་པ་དང་འདི་འདྲས་ཅིག་ཡོང་གི་ཡོད་རེད་བ་མིད་པ་ན་དེ་བཟོ་འདྲ་བོ་ད་འདི་འདྲ་ཡོང་གི་ཡོད་རེད་བ། ད་རིམས་ཆམ་འདྲ་བོ་དེ་ཡིན་ན་ད་ང་རང་ཚོ་ད་ལྟ Viral Flu བཟོ་འདྲ་བོ་ཅིག་རེད། བྱས་ཙང་འདི་ལ་ཡ་ཅིག་རིམས་ཆམ་མགོ་དང་ཚིགས་གཞི་བྱིན་ཉྭ་ན་རོ་སྟོད་མི་བདེ་བརླ་རྐེད་བརྡུངས་སྙམ་བྱེད་ཟེར་དེ་རིམས་ཆམ་དེ་ན་དུས་སྒང་ལ་ཏོག་ཙམ་ཅིག་སེམས་ཁུར་འདྲ་བོ་ཅིག་ཡོད་རེད་ད་ཅིག་ད་ལྟ་ཆམ་པའི་ནང་ལོགས་ནས་ཏོག་ཙམ་མ་འདྲ་བ་འདྲ་བོ་ཅིག་ཡོད། ད་འདི་ཡང་ག་འདྲས་འདུག་ཟེར་དུས་སྒང་ལ་ཨ་ནི་ཚིགས་གཞི་ཐ་ཐག་ན་བསྡད་མཁན་བཟོ་འདྲ་བོ། མགོ་བོ་ན་མཁན་འདྲ་བོ་ལུས་ཉེས་དག་བཏང་འགྱོགས་འདྲ་བོ་ཨ་ནི་ཁ་ལག་གི་དང་ག་བརླག་གི་ཡོད་པའི་བཟོ་འདྲ་བོ་ཟ་སྙིང་མ་བྲོ་མཁན་བཟོ་འདྲ་བོ་ད་སྲོད་ལ་ཤ་ཚ་ཟེར་བ་ལ་ད་ནི་ས་སྲོད་སྒང་མཚམས་དེ་བ་ད evening time དེ་བ་ལ་ཡིན་པ་ན་ཨ་ཅིག་གཟུགས་པོ་ཚ་བོ་ཆགས་ཀྱི་ཡོད་པའི་བཟོ་འདྲ་བོ་ཞོགས་ཀའི་དུས་སྒང་ལ་གཟུགས་པོ་གྲང་མོ་ཆགས་ཀྱི་ཡོད་པའི་བཟོ་འདྲ་བོ་དེ་འདྲའི་སྒང་ལ་ག་རེ་འདུག་ཟེར་དུས་སྒང་ལ་ཡང་ཨ་ནི་མི་དེ་ཕྱི་ལོགས་ལ་ཕར་ཉིན་ཉིན་འགྲོ་མཁན་བཟོ་འདྲ་བོ་ཅིག་ཡོང་གི་འདུག་ད་འདི་ང་འདས་པའི་གི་ད་གཅིག་གི་ལོ་མང་པོ་ཅིག་གོང་ལ་ཡ་དེ་ན་སྨན་རྩིས་ཁང་ལ་ཕར་སློབ་གཉེར་བྱེད་པའི་སྒང་མཚམས་དེ་ཨ་ནི་དགུན་ཁ་ཡ་ནང་ལ་འགྲོ་དུས་སྒང་ལ་ཡ་གི་དགོན་པའི་ནང་ལོགས་ལ་ཡ་ད་ག་ཟེ་ད་སྨན་སྤྲོད་ཀྱི་ལས་ཀ་དེ་བ་བྱེད་བསྡད་པའི་སྒང་མཚམས་ཅིག་ལ་ཨ་ནི་དེ་ད་ང་རང་ཚོ་དེ་ན་སྨན་པ་བགྲེས་པ་ཅིག་གི་སྐུ་མདུན་ལ་ཡང་ད་དུང་ད་གཅིག་སྦྱང་བརྩོན་གྱི་ཐོག་བྱས་ནས་ཕ་གིར་བསྡད་ཡིན། འདི་དུས་སྒང་ལ་ཡང། ངས་འདི་ལྟར་ངོ་ཤེས་པའི་སྐུ་གཞོགས་བརྗོད་ཉིན་ཅེས་སྐུ་གཞོགས་འདི་དགུང་ལོ་འདི་དུས་སྒང་ལ་ཕལ་ཆེར་ལོ། བརྒྱད་ཅུ་གྱ་གཅིག་གྱ་གཉིས་ཀྱི་ཕལ་ཆེར་ཡིན་པ་ཡོད། ཁོང་རྩ་ལ་ཡར་འགྲོ་དུས་ཁོང་ཕལ་ཆེར་འདི་དུས་སྒང་ལ་ད་དེ་འདྲ་བསམ་བློ་བཏང་ཡོང་དུས་སྒང་ལ། འདི་གལ་ཏེ་གྲྭ་པ་ལ་རིམས་ཆམ་དེ་ཕོག་ཡོད་ས་རེད་བ། བྱས་ཙང་ནད་གཞི་གི་ནད་སྟངས་ན་སྟངས་ན་ལུགས་ཚང་མ་གཅིག་པ་གཅིག་རྐྱང་རེད་ཤག། དེ་དུས་ཨ་མཆི་ལགས་ཀྱིས་གསུངས་སོང་བ་དེ། ཉི་མ་ལ་ཡ་ཞེ་དྲག་སྲོ་ནས་མ་བསྡད་ཨ་ཡག་པོ་ཡོང་མ་རེད་དྭ་ཟེར་བྱས་ནས་ལབ་སོང་དེ་ནས་ཨ་ཁུ་དེ་ཞེ་དྲག་ཞེ་དྲག་ཉན་མ་སོང་ཁོ་རང་ཉིན་བྱས་ཡ་གིའི་ནང་དེ་བྲག་གྲོགས་ཀྱི་འོག་ལ་ཡོད་དུས་སྒང་ལ་ཁོ་ཏོག་ཙམ་གྲང་མོ་འདྲ་བོ་ཡོད་རེད་བྱས་ཙང་ཞོགས་གས་ཉི་མ་ཤར་བསྡད་དུས་གང་ལ་ཁོ་རང་ཕ་གིར་ད་ཕྱི་ལོགས་ལ་ཐོན་དེ་ནས་ཁོ་རང་ལྟས་ས་སྐྱིད་པ་རུ་རེ་བར་བ་ཚ་གང་གཟུགས་པོ་གྲང་བསྡད་དུས་གང་ལ་ཉི་མའི་འོག་དེ་ནས་ཁོ་དྲོད་རང་བཞིན་སླེབས་བསྡད་ཀྱི་ཡོད་རེད་པ་བྱས་ཙང་གཞུང་ནང་ལ་ཡོད་ལ་ཆམ་པ་སྐྱུར་ཤོར་བྱེད་ཅིག་ཤི་བ་མང་ཟེར་ཅིག་ཡོང་ལ་དེ་ནས་ཉི་མ་གཉིད་བྱས་ལ་ཡང་བྱུང་མཁན་འདྲ་བོ་བྱས་སོ། བྱས་ཙང་ཡིན་དུས་གང་ལ་ཆམ་པ་འདི་ལ་ང་རང་ཚོ་འགའ་ཤས་ཅིག་ཡང་ནི་དམངས་ཁྲོད་ལ་ཡང་བཤད་སྲོལ་འདྲ་བོ་བྱས་ན་འདི་ལ་སྣང་ཆུང་བཏང་ན་ཡག་ག་ཡོད་རེད་སྣང་ཆུང་མ་བཏང་ན་ཁོ་སྡུག་ག་ཡོད་རེད། ཨ་སེམས་ཧེ་ཟ་གོ་རེ་བྱས་ལ་སོགས་པ་འདི་འདྲ་ལས་གོ་ཐོས་ད་དེ་སོ་སོའི་གི། ད་གང་ལྟར་བསམ་བློ་བཏང་ཡོད་རེད་པ་ད་ལུང་པ་སོ་སོ་ལ་ཡང་བཤད་སྲོལ་རེ་དང་བྱེད་སྟངས་མ་འདྲ་རེ་རེ་ཡོད་བསྡད་པ་འདྲ་བོ་ཅིག་ཆགས་བསྡད་ཡོད་རེད་པ་བྱས་ཙང། ད་འདི་འདྲའི་འདྲ་བོ་ཅིག་བྱས་རེད་པ་དེ་ནི་ཏོག་དབྱིབས་ཀྱི་དེ་འདྲ་ན་ཚ་འདྲ་བོ་ཅིག་ཡིན་པ་ན་ད་འདི་གཉིས་ལ་སྤྱིར་བཏང་དེ་འདྲ་ཆམ་པ་དེ་ཚོ་ལ་ཡང་གཅིག་རྒྱུ་གི་ཐོག་ནས་ད་རྒྱུ་དང་རྐྱེན་འདི་འདྲས་ཀྱི་ཐོག་ནས་ད་གཅིག་འདྲ་བོ་འདྲ་བོ་ཅིག་ཡོད་རེད་རྒྱུ་རྐྱེན་འདྲ་བོ་ཡིན་པ་གང་ཞིག་ལ་ཡང་ནད་འབུའི་གི་ཐོག་ནས་ད་གཅིག་ཁྱད་པར་འདྲ་བོ་ཆགས་འགྲོ་གི་རེད་པ་དེ་འདྲ་ཏོག་དབྱིབས་ཀྱི་ལྟ་བུ་འདྲ་བོ་ཅིག་ཡིན་པ་ན། ནད་འབུ་དེ་འགོས་ཁྱབ་ཤུགས་ཆེན་པོ་ཞེ་པོ་ཅིག་ཡོད་དེ་བས་ཀྱི་ལུས་ལ་ཡ་དཔེ་ཏོག་ཙམ་གང་སོ་སོའི་ཟུངས་མེད་པ་ན་ལམ་སང་ན་ཚ་དེ་ཚོ་ཕོག་ཡོང་མཁན་འདྲ་བོ་བྱེད་ཀྱི་འདུག་པ་བྱས་ཙང་ད་དེ་ཚོ་ལ་ཏོག་ཙམ་ང་རང་ཚོ་ཐུགས་སྣང་བྱེད་དགོས་འདུག་བསམ་གྱི་འདུག་རེད་བ་ལ་ད་བྱས་ཙང་ཆམ་པའི་གི་ན་ཚ་དེ་དང་ཏོག་དབྱིབས་བཅུ་དགུ་པའི་ནད་གཉིས་ལ་ཁྱད་པར་དེ་ག་རེ་ཡོད་རེད་ཟེར་དུས་ཀྱང་སྤྱིར་བཏང་ཕོག་སའི་གི་གནས་དང་ཅིག་ཁེལ་ས་ཅིག་རོ་དེ་ཚོ་འདྲ་བོ་འདྲ་བོ་ཡོད་རེད་དཔེ་བྱས་ན་ཏོག་དབྱིབས་ཀྱི་ན་ཚ་ལ་ཡིན་པ་ཡིན་ན་དེ་འདྲ་གཅིག་གིས་ཧབ་ཅིག་བྱས་ཙང་ནི Running Nose འདུག་ཟེར་དེ་འདྲའི་ལབ་ཀི་འདུག་བ་ལ་ད་ག་ནང་བཞིན་གློ་རྒྱག་གི་འདུག་དབུགས་བསགས་གི་འདུག་ཟེར་དེ་མིད་པ་ན་གི་འདུག་ཟེར་དེ་ཨ་ནི་རྐེད་པ་ན་གི་འདུག་ཟེར་དེ་དཔེ་བྱས་ན་དེ་འདྲ་གཉན་རིམས་འདི་ད་གཉན་ནད་དེ་འདྲ་འདི་ང་ཚོ་ཏོག་དབྱིབས་ཀྱི་ན་ཚ་འདྲ་བོ་ཅིག་ཡིན་པ་ཡིན་ན་དཔེ་དེ་དེ་འདྲ་ཏོག་དབྱིབས་ན་ཚ་འདི་ཁོ་ནས་རྒྱུ་མའི་སྒང་ལ་ཕོག་ཡོང་དུས་གང་ལ་ཨ་ནི་ཅིག་གྲོད་ཁོག་བཤལ་གྱི་ཡོད་པའི་བཟོ་འདྲ་བོ་ད་ག་ནང་བཞིན་གི་ཏོག་དབྱིབས་ཀྱི་ན་ཚ་འདི་གི་རྐྱེན་འདི་ཨ་ནི་དཔེར་ཆ་བཞག་ན་མཁལ་མར་ཕོག་ཡོང་དུས་ཨ་ནི་རྐེད་པ་གཞུང་ན་གི་འདུག་ཟེར་ལ་སོགས་པ་དང་ཨ་ནི་གཉན་ནད་དེ་གཙོ་བོ་གློ་བ་འབབ་ཀྱི་ཡོད་དེ་ཡིན་ནའི་འབབ་སའི་གི་གནས་ལོགས་ག་ལོགས་ག་ལོགས་ག་ལོགས་ག་བབས་དུས་གང་ལ་ཁོ་རའི་ནད་གཞི་གི་ན་ཚ་འབྱོར་བ་ཁོ་ལོགས་ག་ལོགས་ག་ལོགས་ག་སྟོན་ཡོང་གི་འདུག་པ་བྱས་ཙང་ང་རང་ཚོ་ཡིན་གཅིག་མིན་གཅིག་བསམ་བློ་གཏང་དགོས་ཀྱི་འདུག་ཟེར་ནས་ཅིག་ཞུ་ཡས་ཡོད་རེད་པ་ལ། བྱས་ཙང་ད་སྨན་བཅོས་ད། ཅིག་གང་ཟེར་དགོས་རེད་གཏང་སྟངས་ཚོ་ཕལ་ཆེར་ད་སོ་སོའི་གི་ནད་གཞི་འདི་གི་རྟགས་དེ་ལ་ཡང་བརྟེན་བྱས་ནས་གཏང་སྟངས་ཚོ་ཕལ་ཆེར་ཕལ་ཆེར་འདྲ་བོ་འདྲ་བོ་ཅིག་ཆགས་ཀྱི་རེད་དེ་ཡིན་ནའི་ཏོག་དབྱིབས་ཀྱི་ན་ཚ་དེ་ཏོག་ཙམ། འཇིགས་འཇིགས་པའམ་ཤུགས་ཆེ་བ་ཡོད་དུས་གང་ལ་ད་དེ་ལ་ཡ་སྨན་བཅོས་ཏོག་ཙམ་ཤུགས་ཆེ་བཏང་ན་ཡག་ག་ཡོད་རེད་བསམ་གྱི་འདུག་རེ་བ་ལ་དེ་མིན་གྱི་ཆམ་པ་དེ་ཚོ་ལ་ཡ་གཅིག་དེ་ཙམ་གྱི་ད་གཅིག་གནད་འགག་གང་ཡང་ཡོད་མ་རེ་བ་ལ་བྱས་ཙང་དེ་ཚོ་ལ་ཡ་ཏོག་ཙམ་ང་ཚོས་གི་ཐུགས་སྣང་བྱེད་དགོས་གི་འདུག་བསམ་གྱི་འདུག་ད་དེ་ད་དེ་གཉིས་གཅིག་ཆམ་པ་རེད་ཟེར་ཡས་ལ་སོགས་པ་ད་དེ་ཆམ་པའི་གི་ན་ཚ་ན་སྟངས་དེ་ཚོ་ད་འདྲ་བོ་འདྲ་བོ་ཡོད་རེད་ད་གཅིག་ནད་འབུའི་གི་གཞི་དེ་ཤེད་ཆེ་ཆུང་དེ་འདྲས་ལ་ཡ་བརྟེན་བྱས་ནས་ཁོ་ཁྱད་པར་འགྲོ་བསྡད་གི་ཡོད་རེད་པ་ལ། སྨན་པ་ལགས། ཏོག་དབྱིབས་ནད་ཀྱི་རྐྱེན་ནས་ནི་ཛ་དྲག་གི་སྲོག་རླུང་དགོས་བསྡད་མཁན་གྱི་དེ་འདྲའི་གི་གནས་སྐབས་ཅིག་ལ་བོད་སྨན་གྱིས་ནད་པ་དེ་ཚོ་ལ་ཕན་ཐོགས་ཡས་ག་འདྲའི་ག་འདྲའི་གནང་ཐུབ་ཀྱི་ཡོད་ན། ད་ཛ་དྲག་མྱུར་སྐྱོབ་ཀྱི་ཐོག་ནས་དཔེ་བྱས་ན་ད་འདི་ལ་ཡ་བྱེད་ཅིག་ཁག་པོ་ལོས་ཆགས་དེ་ང་རང་ཚོ་བོད་སྨན་གྱི་ཐོག་ནས་ཡིན་པ་ཡིན་ན། ཡིན་ནས་ཡང་ཅིག་ག་ཟེར་དགོས་རེད་ད་ཅིག་དབུགས་ལ་སོགས་པ་འདི་ཚོ་མ་འདང་ཡག་དེ་གཙོ་བོ་དེ་ག་རེ་ཟེར་ན་ད་མ་ཞུ་བའི་གཞི་དེ་ལ་ཡང་བརྟེན་བྱས་བྱས་བྱས་དེ་འདྲ་ཅིག་བད་ཀན་བེ་སྣབས་ལ་སོགས་པ་ཡ་ཨ་ཅིག་ཡ་མང་པོ་ཞེ་ཅིག་འཕེལ་བའི་གི་རྐྱེན་བྱས་བྱས་བྱས་ནས་ཨ་ནི་ང་རང་ཚོའི་གི་དེ་འདྲ་དེ་དབུགས་ལེན་དེ་ཅིག་ཁག་པོ་ཆགས་འདས་ད་དབུགས་བསགས་ཡོང་ཡ་དང་འདི་ཚོ་ཏན་ཏན་ཡོང་གི་རེད་བྱས་ཙང་ཁའི་ནང་ལོགས་སྤྱི་དང་མཆིལ་མ་ལ་སོགས་པ་འདི་ཚོ་འཕེལ་ཡོང་བའི་སྐབས་ལ་ཡང་ཨ་ནི་མར་དོར་དགོས་ཡ་དེ་དཔེ་མི་སྲིད་གནད་འགག་རེད་ཟེར་ད་འདི་ཡང་ང་རང་ཚོ་གཞུང་གི་དེ་འདྲ། དེ་འདྲ་ཞིག་ཟེར་བྱུང་མ་ཞུ་དེ་བད་ཀན་བེ་སྣབས་འཕེལ་བེ་སྣབས་དེ་རླུང་རྒྱུ་རྩ་སྦུབས་བཀག་ཟེར་བྱས། རླུང་རྒྱུ་སའི་གི་རྩ་སྦུབས་ཐམས་ཅད་བེ་སྣབས་དེ་གིས་བཀག་ཡོང་བའི་གི་རྐྱེན་གྱིས་དབུགས་དེ་ལེན་ཡ་དང་དེ་ཚོ་ལ་ཡང་ཁག་པོ་ཆགས་ཀྱི་ཡོད་རེད་ཟེར་བྱུང་ཞུས་ཀྱི་ཡོད་རེད་བ་བྱས་ཙང་ཡིན་དུས་གང་ལ་ཡང་ཁའི་ནང་ལ་ཁ་ལུད་སྣ་ལུད་དེ་འདྲས་སླེབས་ཡོང་བའི་སྒང་ལ་ཡང་ཡིན་ཅི་མིན་ཅི་ཕར་གཡུག་དགོས་རེད། བད་ཀན་འཕེལ་བས་དྲོད་ཉམས་ཟས་མི་འཇུ་ལུས་ལྕི་མདོག་དཀར་ཁོང་སྙོམ་ཡན་ལག་ལྷོད་མཆིལ་མ་ལུད་པ་གཉིད་ཆེ་ཟེར་མཆིལ་མ་ལུད་པ། གཉིད་ཆེ་དབུགས་མི་བདེ་ཟེར་གི་འདུག་བ་ལ། ཡིན་དུས་གང་ལ་ད་བད་ཀན་གྱི་ཁམས་འདི་གཙོ་བོ་གསོག་ས་འདི་གློ་བའི་གནས་སུ་ཆགས་ཀྱི་ཡོད་རེད་བ། ཡིན་དུས་གང་ལ་ཡང་ད་གང་ད། ཅིག་གི་དེ་ཚོ་ཚང་མ་ད་མ་ཞུ་བའི་གི་རྐྱེན་བྱས་བྱས་ནས་གང་ད། བད་ཀན་བེ་སྣབས་ལ་སོགས་པ་འདི་ཚོ་ཡར་འཕེལ་ཡོང་དུས་གང་ད་འདི་ཚོ་ཕར་གཡུག་དགོས་ཡ་དེ་དཔེ་མི་སྲིད་གནད་འགག་རེད་བསམ་གྱི་འདུག་ད། ང་ཚོའི་གི་ད་ལྟ་འདི་གི་བྱང་ཁོག་སྟོད་སྨད་གི་ནང་ལོགས་ནས་བྱང་ཁོག་སྟོད་གི་ཆ་ལ་ཡར་ད་སྙིང་དང་གློ་བ་གི་གཞི་དེ་ཆགས་ཡོང་དུས་གང་ལ། ཨ་ནི། བེ་སྣབས་འདི་ཤས་ཆེན་པོ་ཞེ་ཅིག་ཡར་འཕེལ་བའི་གི་རྐྱེན་བྱས་ནས་དབུགས་ལེན་དང་འདི་ཚོ་ལ་ཡར་ཁག་པོ་ཡོང་དུས་གང་ལ་ཨ་ནི་ང་ཚོའི་གི། བྱང་ཁོག་སྟོད་ཀྱི་ཆ་ལ་ཡང་ཨ་ནི་གཅིག། ཟངས་བུམ་ཡིན་པ་ཡིན་རེད་ཡང་ན་ཤེལ་བུམ་ཡིན་པ་ཡིན་རེད་དེ་འདྲས་རྒྱབ་བྱས་བྱས་ནས་ཨ་ནི་གང་ལྟར་དུས་ཚོད་ཏོག་ཙམ་ཅིག་བཞག་པ་ཡིན་ན་སྐར་མ་ལྔ། བཅུ་ཅིག་བཞག་པ་ཡིན་ན་ཨ་ནི་འདི་གི་ཡང་ཏོག་ཙམ་དབུགས་ལེན་དང་དེ་འདྲས་ལ་ཡང་ཁག་པོ་ཁག་པོ་ཡོད་པ་དེ་ལ་ཏོག་ཙམ་ཕན་གྱི་རེད་བསམ་གྱི་འདུག་གཞན་མ་གཏོགས་ཛ་དྲག་མྱུར་སྐྱོབ་ཀྱི་ཆེད་དུ་ལ་དེ་འདྲས་ཏོག་ཙམ་ཁག་པོ་ཡོད་རེད་བསམ་གྱི་བོད་སྨན་ཐོག་ནས་ད་འདི་ཚོ་ལ་ཡང་ཡག་ཤོས་དེ་ག་རེ་རེད་ཟེར་དུས་གང་ལ་ཡ། ད་ཅིག་གི་ཕྱི་ལུགས་ཀྱི་ཐོག་ནས་ནི oxygen བཏང་ཡས་དང། ཨོ nebulizer དེ་ཚོ་བཏང་ཡས་དེ་དཔེ་མི་སྲིད་གནད་འགག་མཐོང་གི་འདུག་ཟེར་ཞུ་འདོད་བྱུང་སོང། ཚེ་དབང་རིན་ཆེན་ལགས་ཏོག་དབྱིབས་ནད་དེ་ཕོག་ཡོད་པ་ཤེས་པ་དང་ལམ་སང་ནད་པ་དེ་གི་ཁ་ལག་ག་རེ་ག་རེ་སྤང་དགོས་ཡོད་ན། ཡང་ཅིག་ཁ་ལག་ག་རེ་ག་རེ་ཡར་ལེན་ན་ཡག་ག་ཡོད་ན་འདི་ཚོ་གི་ཐོག་ལ་གོ་རྟོགས་ཅིག་གནང་རོགས་གནང་ཞུ་ཡས་ཡིན། ཏོག་དབྱིབས་ཀྱི་ནད་གཞི་དེ་སྤྱིར་བཏང་སྲིན་དང་བསྡོངས་ཡིན་པའི་ཀྱི་རྐྱེན་བྱས་བྱས་བྱས་བྱས་ནས་གང་ལྟར་འདི་ལ་ཡ་ཨ་ནི་ང་རང་ཚོ་གི་དཀར་གསུམ་དང་མངར་གསུམ་གི་རིགས་འདི་ཚོ་ཕར་སྤང་ཐུབ་ན་ཡག་པོ་འདུག་ཟེར་གཅིག་བྱས་ཨ་ནི་ད་ག་ནང་བཞིན་པའི་ཀྱི་དེ་འདྲ་གཅིག་ཆང་དང་ཨ་རག་སྐྱུར་ཐ་མག་ཨོ་དེ་ནས་གཅིག་ག་ཟེར་དགོས་རེད་དེ་འདྲ་ད་གཅིག་ག་ཟེར་དགོས་རེད་སྣ་ཐག་ལ་སོགས་པ་དེ་ཚོ་ཕར་སྤང་དགོས་དེ་གལ་ཆེན་པོ་རེད་ཟེར་བཞིན་བསམ་གྱི་འདུག་ར་བ་ལ་སྤྱིར་བཏང་གི་ཆམ་པ་ལ་ཡིན་པ་ཡིན་ན་ཅིག། དེ་འདྲ་ཅིག་གི་དཀར་དང་མངར་ཅིག་གི་འབྲེལ་བ་ཡོད་མ་རེད་ཟེར་ན་འབྲེལ་བ་དེ་ཆགས་ཀྱི་ཡོད་རེད་ད་ཡིན་ནའི་དེ་འདྲ་སྐབས་སུ་བབས་པ་ཏོག་དབྱིབས་ཀྱི་ན་ཚ་འདི་ཕོག་པ་ཡིན་ན་ཟེར་ནས་བཤད་ཀྱི་ཡོད་རེད་པ་ཡིན་དུས་ག་ལ་དེ་ལ་ཡ་ཟས་བཅུད་ཅན་གྱི་རིགས་འདི་ཕར་སྤངས་ན་ཡག་པོ་ཡོད་རེད་བསམ་གྱི་འདུག་དཔེ་བཞག་བྱས་ན་དཀར་དང་ད་ཅིག་ང་ཚོས་དཀར་གསུམ་མངར་གསུམ་དེ་ཚོ་བསྟེན་པ་ཡིན་ན་ད་སྲིན་ཚོ་རང་བཞིན་གྱིས་ཕ་གི་ལ་ཡ་ནི་ཅིག་མང་བ་ཆགས་ཡོང་གི་འདུག་མངར་མོའི་རིགས་སུ་གྱུར་པ་ལ་ཡ་ཡིན་དུས་ག་ལ། འདས་ཀྱིས་ཨ་ནི་ཅིག་ག་ཟེར་དགོས་རེད་ཟེར་དུས་གང་ལ་ཡ་ཨ་ནི་ནད་འབུ་འདི་ལ་ཕར་ཚོ་ཐུ་ཨེ་དྲོ་ཞེས་དག་ཁོ་ཕ་གའི་སྟེང་ནས་ལྷག་གི་འདུག་བ་ཡིན་དུས་གང་ལ་ཨ་ནི་ཅིག་ཟས་ཀྱི་ཐོག་ནས་ཡིན་པ་ཡིན་ན་དཔེར་ཆ་ན་འོ་མ་ལ་སོགས་པ་དག་འདི་ཚོ་བཏུང་ཡོང་དུས་གང་ལ་ཅིག་ཏེ་ཡིན་དུས་གང་ལ་མ་དག་འདི་ཚོ་བཏུང་ཡོང་དུས་ག་རེ་ཡོད་རེད་ཟེར་དུས་གང་ལ་ཁོའི་གི་མཁྲིས་བད་ཀྱི་གཞི་དེ་ཁམས་དེ་ཡར་རྒྱས་ཡོང་དུས་ཚ་བ་ལ་སོགས་པ་ཡ་ཕས་ཨ་ནི་ཅིག་ག་ཟེར་དགོས་རེད་འདི་འདྲས་ཀྱི་རྐྱེན་གྱིས་ནི་མཁྲིས་པ་ཡར་རྒྱས་རྒྱས་དུས་གང་ལ་ཨ་ནི་ཅིག་ག་ཟེར་དགོས་རེད་ཞེན་ཁ་ལོག་ཡ་ལ་སོགས་པ་དང་འདི་འདྲས་ཀྱི་གཞི་གཅིག་ཡོང་གི་འདུག་བ་ལགས་མགོ་བོ་ན་ཡ་དང་འདི་འདྲས་ཡིན་དུས་གང་ལ་ཡ་ད་འདི་ཚོའི་རིགས་སུ་འདུག་གི་བ་ཕར་སྤང་ཨ་ནི་འདི་ག་ལ་ཉི་དྲོད་ལ་སོགས་པ་འདི་ཚོ་ལ་ཡ་ཕར་དེ་ཚོ་ཏོག་ཙམ་སྤང་དགོས་འདུག་བ་ལགས་ཉི་མ་དང་དྲོད་མེ་ཉི་ལབ་རོགས་ལ་ད་མེ་དང་ཉི་མ་དང་འདི་འདྲས་ལ་བལྟས་ཏེ་ཕར་ཏོག་ཙམ་སྤང་ན་ཡག་པོ་ཡོད་རེད་བསམ་གྱི་འདུག་བ་ལགས།

ཅིག་ཉུང་དུ་གཏོང་ཡག་གི་ཁྱད་པར་ཅིག་བྱས་ཨ་ནི་དེ་འདྲས་ལ་ཡག་ད་ཅིག་བད་ཀན་བད་ནད་ལ་སོགས་པ་འདི་ཚོ་བཤད་བཞིན་པ་བས་དེ་དབུགས་ཡར་བསགས་ཀྱི་ཡོད་རེད་པ་དེ་ཚོའི་དབུགས་དེ་ཡས་ཕར་བསགས་ཡག་དེ་ལ་ཡིན་པ་ན་ཨ་ནི་ཆུ་ཁོལ་དེ་བཏུང་བ་ན་ཁོ་དྲག་འགྲོ་ཡས་དེ་འདྲས་ཀྱི་ཁྱད་པར་འགྲོ་གི་ཡོད་རེད་པ། ཨ་ནི་ཆམ་པ་རིམས་གསར་འཕྲལ་དུ་ཟློག་པར་བྱེད་ཅེས་དེ་ལ་ལམ་སང་དྲག་འགྲོ་གི་རེད་ཟེར་བཞིན་བཤད་པའི་སྐད་ཆ་རེད་པ། ད་ཆུ་ཁོལ་འདི་ཚ་བོ་ཚ་བོ་བཏུང་བ་ཡིན་ན་འགའ་ཤས་ཅིག་ལ་ཨ་ནི་ཡ་རྐན་གྱི་དེ་འདྲ་པགས་པ་འདི་བཤུས་བྱས་ཀྱང་མ་བཟོད་ནས་དེ་འདྲས་ཀྱི་ཁྱད་པར་འདུག་བ། ཡིན་དུས་གང་ལ་བཏུང་དུས་གང་ལ་ཅིག། ཧ་ཅང་ཚ་བོ་ལ་ཡང་མ་བཏུང་བ་བྱས་ནམ་རྒྱུན་ཚ་བོ་ལས་ཏོག་ཙམ་དྲོད་དེ་ཕར་ཉུང་དུ་བཏང་བྱས་འདི་འདྲ་ཅིག་བཏུང་ཐུབ་ན་ཡག་པོ་ཡོད་རེད་བསམ་གྱི་འདུག་ཨ་ནི་ཆུ་བསྐོལ་གྱི་མཚན་ཉིད་དེ་ཁོ་རང་ཡང་དེ་རིགས་དང་ཡང། ཆུ་འདི་ཚོ་དཔེ་ཡར་བསྐོལ་ཡོང་དུས་གང་ལ་ཧ་ཅང་ཡག་པོ་ཅིག་བསྐོལ་བྱས་བྱས་བྱས་ནས་ཨ་ནི། Centigrade Hundred གྱི་དེ་གང་ལ་ཡང་བསྐོལ་བ་ཡིན་ན་ཨ་ནི་དེ་གང་ལ་ཡང་ང་ཚོའི་གི Germs དེ་ཚོ་ཤི་འགྲོ་གི་རེད་ཤི་འགྲོ་གི་རེད Bacteria དེ་ཚོ་ཡིན་དུས་གང་ལ་ཡང་ཆུ་བསྐོལ་ཚོ་ཧ་ཅང་ཡག་པོ་བསྐོལ་དགོས་དེ་གནད་འགག་ཆགས་འདུག་ག་བྱས་ཙང། ཕ་གིའི་ནང་ལོགས་ལ་ཡང་འབུ་འདི་ཚོ་མེད་པ་ན་ང་ཚོའི་གཟུགས་པོ་ལ་ཡང་ནད་དེ་ཉུང་དུ་འགྲོ་གི་རེད་བ་ད་ཆུ་བསྐོལ་ལ་ཕན་ཆད་བྱེད་ཀྱི་ནི་ཡང་ཅིག་ཏོག་ཙམ་འཁོལ་གི་འདུག་བསམ་པ་དང་ལམ་སང་འདུག་ཟེར་བཞིན་དེ་བྱེད་པ་ནི་འགྲིག་གི་ཡོད་མ་རེད་བསམ་གི་འདུག་རེ་བ་ལ་དེ་ཚོ་ཏོག་ཙམ་ཐུགས་སྣང་བྱེད་ཅིག་བྱས་ཨ་ནི། ཆུ་བསྐོལ་དེ་ཡང་ཅིག་ང་ཚོའི་གི་སྨན་གཞུང་ནང་ལ་བཤད་ཡག་ལ་ཅིག་ཆུ་བསྐོལ་དེ་ཉིན་ཞག་གཅིག་ལོན་ནས་བཏུང་བ་ཡིན་ན་ཨ་ནི་དེ་ཁོ་དུག་གི་ངོ་བོ་འདྲ་བོ་ཞིག་འགྲོ་གི་ཡོད་ཟེར་གྱི་ཡོད་རེད་ད་དུག་ཟེར་དེ་ང་ཚོ་ཤེས་ཀྱི་འདུག་དེ་ཤེས་ཀྱི་ཡོད་མ་བལྟས་ཉོན་མོངས་གསུམ་གི་ནང་ལོགས་ཀྱི་དེ་ལ་དུག་ཅེས་རེད་བ་དེ་ལ་འདུག་ག་དུག་གསུམ་ཟེར་དེ།

འདི་གཅིག་རེད། ད་ག་ནང་བཞིན་གྱི་ང་ཚོའི་གི་དེ་ན་སྒ་སྐྱ་ཆིག་ཐང་ཟེར་གྱི་འདུག་བ་དེ་ཚོ་ད་སྒ་སྐྱ་དེ་འདྲས་ཆུའི་ནང་ལ་བསྐོལ་བྱས་བྱས་འདི་འདྲས་བཏུང་བ་ཡིན་ན་ཡག་པོ་རེད་ད་སྒ་ཟེར་གྱི་ང་རང་ཚོ་ནི་ཨ་ཛ་རག་འདི་ཤེས་ཡོད་གི་རེད་བ་འོ་དེ་ཚོའི་གི་ཐོག་ནས་ཏོག་ཙམ་བསྟེན་པ་ཡིན་ན་ཨ་ནི་ཁོ་ཏན་ཏན་ཡག་པོ་ཕན་གི་རེད་བསམ་གི་འདུག་ད་འདི་ཡིག་ལན་ཁྱེད་ཚོའི་གི་ད་དོ་སྣང་བྱུང་བ་ཡོད་ཀྱི་རེད་བསམ་གི་འདུག་ད་ན་ནིང་ལོ་ནས་བྱས་ནས་ང་རང་ཚོ་ད་འདི་ན་ཚ་འདི་གི་རྐྱེན་བྱས་བྱས་བྱས་ནས་ད་ག་ད་མི་ཚང་མ་ད་གྲུང་གྲུང་བཞུར་གྱི་བཟོས་བཞག་ཡོད་རེད་བ།
ང་ཚོ་བོད་པ་རྒན་པ་མང་པོ་གཅིག་གིས་བོད་སྨན་མང་པོ་ཉོས་བྱས་ནས་ཉར་གྱི་ཡོད་རེད། བྱས་ཙང། ནམ་ཞག་རྒྱུན་དུ་སོ་སོས་ཀྱིས་ཉར་ཆོག་པའི་གི་སྨན་ཁག་ག་རེ་ག་རེ་ཡོད་ན། སྨན་དེ་ཚོ་ག་དུས་བཟས་པ་འདྲ་བྱེད་ན་ཡག་ག་ཡོད་ན་གཟུགས་པོ་ལ་ཕན་པ་ཡོད་ན་ཞུ་ཡས་ཡིན། འདི་ལ་ཡང་ད་ངས་ཞུས་ཚོད་ཁག་ཐེག་མི་འདུག་རུ་བ་ལ། ངས་འདི་ཉར་ཕ་གི་ཉར་ངས་སྐད་ཞུ་མེད་ད་འདི་སོ་སོ་རང་ལ་ཡང་བསམ་བློ་བཏང་ཡ་རེད་རང་ཉིད་ཀྱི་ཨ་ནི་ཅིག་ལུས་པོའི་གི་གནས་བབ་ལ་ཡང་གཞི་བཞག་བྱས་ནས་སྨན་ཉར་དགོས་དེ་དཔེ་མི་སྲིད་གནད་འགག་རེད་བསམ་གྱི་འདུག། དེ་འདྲ་དཔེ་བྱས་བྱས་ན་ང་རང་ཚོ་མོ་ཊ་དེ་འདྲའི་ནང་ལ་ཡང་འགྲོ་དུས་གང་ལ་ཡང་ཨ་ནི་ཅིག First Aid གི་དེ་འདྲ Kit Bag དེ་འདྲ་བཞག་གི་འདུག་བ་དེ་འདྲའི་འདྲ་བོ་ཅིག་ང་རང་ཚོ་བོད་སྨན་གྱི་ཐོག་ནས་ནས་ཡང་ཅིག་ཛ་དྲག་མྱུར་སྐྱོབ་ཀྱི་ཐོག་ནས་ཡང་རྒྱ་སྨན་དེ་འདྲ་བཞག་ཡ་དེ་འདྲའི་གལ་ཆེན་པོ་ཡོད་རེད་ལ་དེ་འདྲ་བཞག་བཞག་ནས་གལ་གནད་འགག་ཡོད་མ་རེད་བ། ད་དེ་འདྲའི་ལ་ཡང་དཔེ་ཆ་བཤད་ན་ནང་མིའི་ནང་ལོགས་ལ་ཡང་ཨ་ནི་ཅིག་ཟ་ཁུ་གཅིན་སྙི་གི་ཐོག་ནས་ད་ཟ་ཁུ་གཅིན་སྙི་ཟེར་དེ་ང་ཚོ Diabetic དེ་བཤད་གི་ཡོད་རེད་བ་ལ Diabetic གི Patient དེ་འདྲ་ཡིན་པ་ཡིན་ན་ཡང་ཅིག་གཅིན་སྙི་གི་ཐོག་ནས་དེའི་དེ་བས་ཀྱི་ཡང་སྨན་ཉོས་ལ་སོགས་སྨན་ཉར་ཚགས་བྱེད་ཅིང་ཉོས་བྱས་ཉར་བསྡད་པ་ན་ཡག་པོ་ཡོད་རེད་དགོས་བསམ་གྱི་འདུག་ལ་གོ་གནས་གཅིག་གི་ཆགས་ཀྱི་ཡོད་རེད་བ་ད་ག་ནང་བཞིན་གྱི་གཙོ་བོ་གྲོགས་ཅན་པ་ནི་ད་ཕོ་བའི་མེ་དྲོད། ཡར་གསོ་ཡས་ཀྱི་ཐད་དུ་ལ་ཡང་ཨ་ནི་ཅིག་གི་སྨན་འདི་འདྲ་བཞག་ན་ཡག་པོ་ཡོད་བསམ་གྱི་འདུག་སེ་འབྲུ་ལྔ་པ་ལ་སོགས་པ་དང་ཅིག་གི་ཟླ་ཤེལ་བདུད་རྩི་མ་ལ་སོགས་པ་ད་ཕོ་མཆིན་གྱི་ཐོག་ནས་རུ་བ་ཨ་ནི་ཟུངས་གསོ་ཡས་དེ་འདྲ་ཁྱད་པར་ཡོད་རེད་དེ་ནི་སེ་འབྲུ་ལྔ་པ་ཟེར་ལ་སོགས་པ་ཀུན་བདེ་ཟེར་ལ་སོགས་པ་དང་ནས་འདི་ཚོ་ཡག་པོ་ཡོད་རེད་བསམ་གྱི་འདུག་རུ་བ་ལ་དེ་ངའི་བསམ་ཚུལ་སྒྲོག་ཅི་རེད། ཨེ་ནས་ཕོ་བའི་སྨན་ཡིན་པ་ན་སྨན་མང་པོ་ཉོ་དགོས་ཡ་ཡོད་མ་རེད། རེད་ཟེར་ཏེ་ག་ཚོད་རེད། སེ་འབྲུ་ལྔ་པ་ཡིན་ན་སེ་འབྲུ་ལྔ་པ་ཁོ་རང་ཅིག་ཡང་ན་དྭངས་གནས་འདྲ་ཅིག་དེ་འདྲས་ཉོས་ནས་བཞག་བཞག་ན་ཁོ་དགེ་མཚན་འགྲོ་གི་ཡོད་རེད་བ་ད་ཅིག་ཕོ་བའི་སྨན་དེ་ཡིན་པ་ན་ཞོགས་ཀས་བཏང་བཞག་ན་ཅིག་སྤྱིར་བཏང་ཡག་པོ་ཡོད་རེད་བསམ་གི་འདུག་དེ་དང་ཕྱོགས་མཚུངས་པའི་གི་ད་དེང་སང་གི་དུས་ཚོད་དེ་ལ་ཡ་ཨ་ནི་བ་ནམ་དུས། ནམ་དུས་གཅིག་ཕར་ཚུར་འགྱུར་ནས་འགྲོ་དུས་གང་ལ་གནམ་གཤིས་ཀྱི་འགྱུར་བ་ཞུགས་དུས་སྔོན་མ་དང་མ་འདྲ་བར་གནམ་གཤིས་ཀྱི་འགྱུར་བ་ཞུ་བྱེད་དུས་གང་ལའང་དེ་འདྲའི་གང་ལ་ཡང་གཅིག་གི་ག་རེ་ཟེར་དགོས་རེད་ཆམ་པ་ཕོག་པ་ལ་སོགས་པ་དང་དེ་འདྲ་ཡིན་དུས་གང་ལའང་ང་རང་ཚོ་ཐང་དང་དེ་ཚོ་ཉོས་ནས་བཞག་ན་ཡག་པོ་ཡོད་བསམ་གྱི་འདུག་རོ་ལ་ཐང་ཚོ་ཉོས་དུས་གང་ལ་གཞུ་མང་པོ་འདི་འདྲ་ཁྱེད་ཉོས་དགོས་ཀྱི་ཡོད་མ་རེད་ཟླ་བ་གཅིག་ཙམ་ཡིན་ནའང་རེད་ཡང་ན་ཉི་མ་ཉི་ཤུ་ཙམ་རེད་ཡང་ན་ཉི་མ་བཅོ་ལྔ་ཙམ་དེ་འདྲ་གཅིག་ཉོས་ནས་བཞག་པ་ཡིན་ན་ཨ་ནི་ང་རང་ཚོ་གི་གང་ལྟ།

ཁྱེད་རང་ཚོ་གི་ཁྱིམ་མཚེས་དང་དེ་འདྲས་ལ་ཁྲག་ཤེད་ཁྲག་ཐོག་བཞུར་ཡར་རྒྱས་བྱས་ནས་གློ་བུར་ཐོལ་རྒྱག་ལ་ཡང་ནི་གཟའ་ཕོག་གྲིབ་ཕོག་དེ་འདྲས་བྱེད་པའི་དུས་ག་ལ་ཡང་ནི་ནང་མི་ཕར་ཕྱོགས་དེ་ལ་ཡང་བྱེད་ལབ་མེད་བ་ནས་ཁྱེད་རང་གི་ཕར་ཕྱོགས་དེ་ལ་ཡང་རོགས་པ་བྱེད་ཡས་དེ་འདྲས་ཀྱི་དགེ་མཚན་ཡོད་རེད་བ་ནི་ཅིག་དེ་འདྲས་ག་ལ་ཡང་དཔེ་བྱས་ནས་རཏྣ་བསམ་འཕེལ་དང་བྱུར་དམར་ཉེར་ལྔ་ག་རེ་སྤྲད་པ་ནི་དེའི་རྗེས་ལ་ཡང་ནི་ཁྱེད་རང་ཚོ་དགོན་སྡེ་ཁག་དེ་བ་ནི་ཡང་ཅིག་ལ་མཁན་པོ་དེ་འདྲས་ཡང་དེ་འདྲས་ཞུ་བླ་མ་མེད་བས་ན་འདི་འདྲས་ཀྱི་ཡང་ཆབ་འབྲུས་དེ་འདྲས་བྱས་བྱས་ན་འགའ་ཤས་ལ་ཡང་ཡག་པོ་ཞེ་ཅིག་ཡང་ཅིག་གི་ཕན་ཐོགས་ཡོད་དེ་འདི་འདྲས་ལ་ཁྱད་པར་ཡོད་རེད་བསམ་གི་འདུག་ད་འདི་ཡིན་བྱས་ཙང་ངེད་ཀྱི་བསམ་ཚུལ་གྲུབ་ཀྱི་རེད་ཡིན་དུས་ག་ལ་ཡང་ངའི་སྐད་ཆ་བདེན་པ་ཡོད་མ་ཡོད་དེ་ཁྱེད་རང་ཚོ་གིས་ཅིག་མར་རྟོག་ཞིབ་བྱེད་དགོས་ཀྱི་ཡོད་རེད་མ་གཏོགས་ངའི་སྐད་ཆ་བཤད་ཚད་ཐམས་ཅད་བདེན་པ་ཡིན་ཟེར་ངས་ཁས་བཤད་ཀྱི་ཡོད་མ་རེད་ཁ་ཅིག་ན་བྱིས་པ་དེའི་ནང་ལོགས་ཁོ་རང་དུ་བ་ལ་བོད་པ་མང་པོ་ཞེ་ཅིག་ཨ་ནི་དེང་སང་སྨན་དེ་འདྲས་ཉོས་ནས་ཨ་ནི་བ་ནང་ལ་ཡང་ཉར་གྱི་འདུག་ཉར་གྱི་ཡོད་དུས་ག་ལ་ཡང་ཨ་ནི། ནམ་རྒྱུན་དུ་ཉར་ཡོད་པའི་སྨན་ག་རེ་རེད་ལབ་རོགས་ད་དེ་དྲི་བ་དེ་བས་ཁྱད་མཚར་ཤོས་ཅིག་རེད་ཡིན་དུས་ག་ལ་ཡག་ད་དེ་སོ་སོས་བསམ་བློ་བཏང་ཡ་རེད་ཟེར་ཞུ་ཡ་རེད་ལ།
ཚེ་དབང་རིག་འཛིན་ལགས་སྤྱིར་བཏང་ང་ཚོ་བོད་པ་དེ་གའི་ཆུ་བསྐོལ་མཆོད་ཡ་མཉེས་པོ་ཞེ་པོ་གནང་གི་ཡོད་རེད་བྱས་ཙང། དེ་རིང་ཚེ་དབང་རིག་འཛིན་ལགས་ཀྱིས་ཆུ་བསྐོལ་ག་འདྲ་བྱས་ནས་མཆོད་པ་འདྲ་བྱས་ན་ཕན་ཐོག་ཆེ་བ་ཡོད་མེད་ཐོག་ལ་ཅིག་བཀའ་མོལ་ཅིག་གནང་རོགས་གནང་ཞུ་ཡ་ཡིན། བྱས་ཙང་ཆུ་བསྐོལ་དེ་སྤྱིར་བཏང

དེ་མ་ཡིན་པའི་གི་ཐོག་ནས་ཨ་ནི་གཅིག་གི་ཆུ་གྲང་མོ་དེ་འདྲས་བཏུང་བ་ན་དེ་འདྲའི་ནང་ལོགས་ལ་ཡང་ནི་གཅིག་ག་ཤེད germs དང་དེ་འདྲས་ཆགས་བྱས་ཀྱི་ཡང་ང་ཚོ་གཟུགས་པོ་ལ་ཡང་གཅིག་གི་གནོད་ཡོང་བ་ཡིན་དེ་འདྲས་མ་ཆགས་པ་དེ་འདྲས་མཁན་མ་རེད་པ་ལ་ཡིན་དུས་སྒང་ལ་ཆུ་བསྐོལ་བཟོ་ག་དུས་ཡིན་པ་ན་དེ་དང་བསྐོལ་ཡོང་དུས་སྒང་ལ་ཡང་ཨ་ནི་གཅིག་གི་ག་རེ་ཟེར་དགོས་རེད་ཡག་པོ་བྱས་ནས་བསྐོལ་དགོས་པ་དེ་དཔེ་མི་སྲིད་གནད་འགག་རེད་བསམ་གྱི་འདུག་རེད་པ་ལ་ཆུ་བསྐོལ་བལྟས་ཟེར་ཡང་གཅིག་ཁོལ་བ་དང་ལམ་སང་ཆུ་བསྐོལ་ཆགས་རེད་ཟེར་བྱས་ནས་ལབ་པ་ཡིན་ན

ད་ཆམ་པ་ཡིན་ནའི་རེད་རིམས་གསར་ཡིན་པ་ཡིན་ནའི་དེ་ཚོ་ལ་ཡང་ལམ་སང་ཕན་ཡོང་ཨ་ནི་བད་ཀན་གི་ལྟོ་སྦོས་བསྡད་པ་དང་དབུགས་མི་བདེ་བ་ཆགས་བསྡད་མཁན་དང་བད་ཀན་བེ་སྣབས་ཡར་འཕེལ་བསྡད་མཁན་དང་དེ་ཚང་མ་ལ་ཕན་གྱི་ཡོད་ད་ཆུ་བསྐོལ་དེ་བཏུང་ཡས་དེ་ཡང་ཨ་ནི་ང་རང་ཚོ་དེ་འདྲ་ཨི་འཇིགས་པའི་དོ་ན་ཞུས་ན་ལུས་བོང་བོ་ཁྲག་ཟས་ཀྱི་རོ་ལ་དྲོད་འཇམ་སོ་རུང་ཞིག་ད་དེ་འདྲའི་ལ་ཡང་བསྟེན་ན་ཡག་པོ་ཡོད་རེད་ཟེར་འདུག་ཅིག་བཤད་ཀྱི་འདུག་ལ་ད་དེ་ཚོ་བསམ་བློ་བཏང་ཡས་རེད་ལ་ད་ཅིག། བསྐོལ་གྲང་བད་ཀན་མི་སྐྱེད་མཁྲིས་པ་སེལ་ཟེར་བརྗོད་ད་ལྟ་ཆུ་བསྐོལ་བཞག་པ་དེ་ཨ་ནི། གྲང་མོ་བཟོས་བྱས་ཅིང་འདི་བཏུང་བ་ཡིན་ན་ཨ་འདི་གིས་བད་ཀན་གྱི་ན་ཚ་ཡ་སྐྱེ་གི་མ་རེད། ཆུ་སྐོལ་ཁ་ཚ། སྐོལ་གྲང་བད་ཀན་མི་སྐྱེད་ཟེར་ལབ་དུས་བད་ཀན་གྱི་གཞི་ན་ཚ་འདི་སྐྱེ་གི་མ་རེད། སྐོལ་གྲང་བད་ཀན་མི་སྐྱེད་མཁྲིས་པ་སེལ་ཟེར་དུས་ཨ་མཁྲིས་པའི་གི་ན་ཚ་ཨམ། མཁྲིས་པའི་གི་དེ་གཞི་དེ་ཁོ་ཕར་སེལ་འགྲོ་གི་རེད་ཟེར་བཞིན་བཤད་གི་ཡོད་རེད་པ་དེ་ཚོ་ཡང་ཅིག་དགེ་མཚན་འདྲ་པོ་ཞིག་འདུག་བ་ལ་ཡིན་དུས་ག་དེ་ཚོ་དོ་སྣང་ཡིན་ཅི་མིན་ཅི་གནང་དགོས་འདུག་དཔེ་ཆ་བཞག་ན། ཆུ་ལ་ཡིན་ན་ང་ཚོ་དེ་ཚོ་བོད་ཀྱི་གསོ་རིག་པའི་གཞུང་ནང་ཡིན་ན་འགའ་ཤས་བཤད་ཡོང་གི་རེད་སྤྱིར་བཏང་ང་རང་ཚོ་རྒྱུན་ལྡན་དུ་ཅིག་དམངས་ཁྲོད་ཁ་བཤད་ནང་ཁ་ས་རུ་ཆུ་ཡི་ཡོན་ཏན་ཡན་ལག་བརྒྱད་དང་ལྡན་ཟེར་བརྗོད་པ་ད་ནི་ང་ཚོའི་བོད་པའི་གི་སྨན་གཞུང་གི་ནང་ལོགས་ལ་ཡང་ཆུ་དེ་ལ་ཡང་རིགས་ཁ་ཤས་བཤད་ཡོང་གི་རེད་ཆུ་ནི་ཆར་ཆུ་གངས་ཆུ་ཆུ་ཀླུང་ཆུ་ཆུ་མིག་ཁྲོན་པ་བ་ཚྭ་ཤིང་གི་ཆུ་རིམ་པས་དང་པོ་མཆོག་ཡིན་ཕྱི་མ་མཁའ་ལས་བབས་པའི་རོ་མི་གསལ་ལ་ཞིམ་ཟེར་བྱས་ད་ཆུའི་ནང་ལོགས་ནས་ད་ཡག་ཤོས་རེད་འོ་དེ། ཆར་ཆུ་དེ་ཡག་ཤོས་བརྩི་གི་རེད་དེའི་རྗེས་ལ་ནི་གངས་ཆུ་དེ་གངས་ཅན་ལས་བྱུང་ཤུགས་དྲག་བརྡབས་པའི་ཆུ་ཤིན་ཏུ་བཟང་བསིལ་མེ་ཡིས་ཐུབ་པར་དཀའ་ཟེར་བཞིན་མེ་དར་ཁ་མཐའ། ཆུ་དེ་སྤྱིར་བཏང་གྲང་མོ་དེ་འདྲ་གངས་གངས་ཆུ་ཅིག་ཡོད་པ་དེ་སྤྱིར་བཏང་ཡག་ཤོས་ཤིག་ཡིན་ནའི་འདིའི་གས་ནི་ང་རང་ཚོའི་གིས་བཏུང་བ་ཡིན་ན་ཕོ་བའི་གི་མེ་དྲོད་ཚོ་ཕར་བསད་དང་དེ་འདྲ་ལ་ཡ་དེ། གནོད་སྐྱོན་རོགས་བྱེད་ཀྱི་རེད་དེ་ཚོ་ལ་བལྟས་སོ་སོ་བསམ་དང་བྱས་ཙང། རི་སྒང་ལ་ཡོད་པའི་གི་ཆུ་ང་རང་ཚོ་གངས་གངས་གངས་རི་དང་དེ་བ་ལ་ཡང་གནས་བསྡད་མཁན་གྱི་ཆུ་དེ་ཡང་བསྐོལ་བ་ན་ཁོལ་ཡ་ཏོག་ཙ་ཁག་པོ་རོགས་བྱེད་ཡོད་རེད་དེ་མ་ཡིན་པའི་ང་རང་ཚོ་རྒྱ་སྡིངས་གི་ཆུ་དེ་ཚོ་བསྐོལ་བ་ན་ལམ་སང་ཁོལ་འགྲོ་ཡ་དེ་དེ་འདྲ་གི་ཁྱད་པར་ཏན་ཏན་ཡོད་རེད་དེ་རྗེས་མ་ཁྱེད་རང་ཚོ་ཕ་སྐད་ལ་ཡང་རྗེས་མ Experiment བྱེད་ནས་ཧ་གོ་གི་རེད་པ་ལ་དེ་ཚོ་གཅིག་དོ་སྣང་ཞིག་གནང་རོགས་གནང་ཟེར་ཞུ་གི་ཡིན་ལ། ད་ལྟ་ང་ཚོ་ལ་རག་དེ་གི་བསྙལ་ཐང་དང། བསྡུས་ཐང་ལབ་ཡ་དེ་ཚོ་དང། སྤྱིར་བཏང་ཐང་ཡིན་དུས་ཙ་ནི། ནམ་རྒྱུན་ཇ་དེ་ཚོ་སྦང་བ་ནང་བཞིན་བྱས་ནས་སྦང་བྱས་ནས་མཆོད་པ་ར་བྱི་ཡིན་ན་ཕན་གྱི་ཡོད་ན་ཨ་འདི་ཡང་མཆོད་སྟངས་ཡང་དམིགས་བསལ་དེ་འདྲ་ཡོད་མེད་ཐོག་ལ་ཨ་ནི་བཀའ་མོལ་ཅིག་གནང་རོགས་གནང་ཞུ་ཡས་ཡིན།
ད་ཐང་གི་རིགས་སུ་གྱུར་པ་དེ་ལ་ཡང་རིགས་མང་པོ་ཅིག་ཡོད་རེད་ད་དེ་འདྲ་དེའི་ནང་ལོགས་བསྡུས་ཐང་དང་བསྙེན་ཐང་ཟེར་བཞིན་ལབ་གི་འདུག་སྤྱིར་བཏང་ཐང་ཟེར་དེ་སྤྱིར་བཏང་ག་རེ་ཟེར་ན་ངོ་བོ་ད་སྨན་གྱི་ངོ་བོ་བརྗོད་རེད་བ་འདི་ཨ་ནི་སུམ་གཉིས་ཡ་བསྡུས་ཡོད་བྱས་བྱས་བྱས་ནས་གང་ལྟར། གཏང་དགོས་ཀྱི་ཆགས་བསྡད་ཡོད་རེད་ད་མི་ལ་ཡང་སོ་སོ་མཐུན་རྐྱེན་ལ་སོགས་པ་འདི་ཚོ་ལྡན་པ་ཡོད་ན་མཐུན་རྐྱེན་ལྡན་གྱི་འདུག་ན་མཐུན་རྐྱེན་ཏག་ཏག་འགྲུབ་ཡོད་ན་རེ་བ་ནང་ནང་ལོགས་ལ་ཡང་ཨ་ནི་སོ་སོས་ཡག་པོ་བྱས་ནས་བསྐོལ་དགོས་ཀྱི་ཡོད་རེད་ད་དཔེ་བྱས་བྱས་ན་ཆུ་ང་རང་ཚོ་ཡིན་ན་དཀར་ཡོལ་ཆུང་ངུ་འདི་འདྲའི་གྲངས་གསུམ་བླུགས་ཨ་ནི་འདི་ནས་ཐང་འདི་ཕ་གིའི་ཆུའི་ནང་ལོགས་ལ་ཡང་བླུགས་བྱས་བྱས་བྱས་ནས་གང་ལྟར་ཡག་པོ་བྱས་ནས་བསྐོལ་བྱས་བྱས་ནས་ཨ་ནི་ཆུ་སུམ་ཆ

བྱེད་ནུས་སྒྲིག་གི་ཡོད་འདུག་ཁོ་ཁྱད་པར་གང་ཡང་ཡོད་མ་རེད་པ། བྱས་ཙང་དེ་འདྲ་ཐང་ཁོ་རང་གི་ནང་ལོགས་ལ་ཡང་ཨ་ནི་སྒྲིག་གི་སྦྱར་ཐབས་ཀྱི་ལག་ལེན་སྐོར་ལ་འདི་འདྲ་བཤད་འདུག་བ། དེ་སོགས་ཁུ་བའི་སྡེ་ཚན་སྦྱར་བ་དག་གྲང་ཐང་ཁུ་བ་ཐོན་པར་སྦང་བ་གཅེས། བསྡུས་ཐང་ཀུན་ལ་ཁུ་བ་སུམ་གཉིས་བསྡུ་ཚ་སེལ་གྲང་དང་གྲང་སེལ་ཚ་མོར་དང་ཚ་གྲང་འདྲེས་པའི་ནད་ལ་དྲོ་འཇམ་བསྟེན་ཟས་དང་སྤྱོད་ལམ་ནད་དང་མཐུན་པར་གཅེས་ཟེར་སྦྱོར་བ་འོ་བྱས་ཙང། ཚ་གྲང་འདྲེས་པའི་ནད་ལ་ཡང་ཨ་ནི་དྲོ་འཇམ་འདྲ་བོ་བསྟེན་དགོས་ཀྱི་ཡོད་རེད། ད་ཅིག་ཚ་བ་སེལ་གྱི་དེ་ཡིན་པ་ཡིན་ན་ཚ་བ་ངོ་བོ་སེལ་དགོས་ཀྱི་འདུག་ན་ཨ་ནི་ཐང་དེ་གྲང་མོ་ལ་ཡང་གཏང་དགོས་ཀྱི་རེད། ད་གྲང་བ་སེལ་ལ་ཡང་ཨ་ནི་ཅིག་ཐང་དེ་གཏང་དགོས་ཀྱི་འདུག་ན་ཨ་ནི་ཁོ་ཚ་བོ་ཚ་བོ་ལ་ཡང་གཏོང་དགོས་ཀྱི་ཡོད་རེད་ཅེས་ཀྱི་ནི་བཤད་སྟངས་ཅིག་ཡོད་རེད་བྱས་ཙང་ཐང་དེ་ཚ་བོ་ལ་ཡང་གཏོང་དང་གྲང་མོ་ལ་གཏོང་དང་ཡང་དྲོ་འཇམ་ལ་གཏོང་ཟེར་གྱི་རོ་འདི་ཕ་གི་ལ་ཡང་ཨ་ནི་དོན་དག་དེ་བསྟན་ཡོང་གི་འདུག་བ་ལ་ཚ་སེལ་གྲང་དང་གྲང་སེལ་ཚ་མོར་དང་ཚ་གྲང་འདྲེས་པའི་ནད་ལ་དྲོ་འཇམ་བསྟེན་ཟེར་གྱི་འདུག་བ་འོ་འདི་གནད་འགག་འདྲ་བོ་ཅིག་ཆགས་ཡོང་གི་རེད་བསམ་གྱི་འདུག།

དགའ་ཉི་མ་ཉི་ཤུ་རྩ་གཅིག་དེ་ཚང་ཚང་བར་དུ་ལ་ཕར་བཞག་ཚར་བའི་རྗེས་ལ་འདི་ཚང་ཚར་བའི་རྗེས་ལ་ད་དྲག་རྗེས་ལ་ནི་ང་ཚོ་ངོས་འཛིན་ཐོབ་ཡ་དེ་དེ་གིས་ཨ་ནི་ན་ཚ་དེ་ཁྱབ་བརྡལ་ཡོང་གི་ཡོད་ན་མེད་ན་འོང་འདིའི་ཐོག་ལ་སྨན་པ་ལགས་ཀྱི་བསམ་ཚུལ་ག་རེ་ཡོད་ན་ཞུ་ཡས་ཡིན། གཟུགས་པོའི་ནང་ལོགས་ལ་ཡང་ཨ་ནི་ཟུངས་སྟོབས་ད་ཅིག་ཤུགས་ཆེ་ཆུང་ལ་ཡང་བརྟེན་བྱས་བྱས་ཀྱིས་ནི་གང་ལྟར་ཉི་མ་དེ་འགོར་གྱི་ཡོད་པའི་གི་ཚུལ་དེ་འདྲ་བོ་ཅིག་མཐོང་གི་འདུག་བསམ་བསམ་ཞིག་འདུག་ལ། དཔེ་ཆ་བཞག་ན། གང་ཟག་གི immunity འམ་ཡང་ན་ཟུངས་ཟུངས་ཀྱི་སྟོབས་འབྱོར་བ་འདི་འདི་ཡག་པོ་ཡོད་ན་ཨ་ནི་འགའ་ཤས་ལ་ཡང་དཔེ་ཆ་འདི་ལྟ་འདི་འདི་འདྲ་ཞུས་ནས་འགྲིག་གི་འདུག Asymptomatic ད་ནི་ཅིག་ཁ་སོ་ད་ཁ་རོ Symptom ཁ་སོ་ང་རང Covid ཀྱི Symptoms ད་གང་ཟག་སྟོན་མཁན་འབྱོར་བ་དེ་ནི་ཁོ་རང་ལ་ཡང་ཞུས་བྱས་ན་འགྲིག་གི་འདུག Asymptomatic དེ་ཡིན་པ་ན་ཅིག་བརྟག་དཔྱད་བྱེད་དུས་སྒང་ལ་ནད་གཞི་ཐོན་རེད་དེ་ཡིན་ནའང་ནད་རྟགས་དཔྱད་མེད་རྒྱུ་དེ་ཚོ་འགའ་ཤས་གཟུགས་པོ་ཤུགས་ཆེན་པོ་ཡོད་དུས་སྒང་ལ་ནི་འགའ་ཤས་ལ་ཉི་མ་བཞི་ལྔ་འམ་ཡང་ན་ཉི་མ་བདུན་བརྒྱད་ནང་ལོགས་ལ་ཡང་ནི་གང་ལྟར་སངས་དྲག་དྲག་འགྲོ་མཁན་འདྲ་བོ་དེ་འདྲ་ཡོང་གི་འདུག་པ་དེ་མ་ཡིན་པའི་ཀྱི་ཐོག་ནས་ནམ་རྒྱུན་ནས་ཅིག་འཚོ་བཅུད་ཡག་པོ་མ་རག་མཁན་དང་ཨ་ནི་གཟུགས་པོ་སྐྱོ་བོ་ཡོད་བསྡད་མཁན་ཨ་ནི་དེ་སྔ་ཏི་བི་ན་མྱོང་རྒྱུ་ཨོ་དེ་འདྲའི་རིགས་གྲས་ལ་ཡིན་པ་ནི་ཨ་ནི་འགའ་ཤས་ལ་ཉི་མ་བཅུ་བཞི་གཟུགས་ཁ་ཐག་དེ་འདྲའི་འདྲ་བོ་ཅིག་རེད་དེ་འགའ་ཤས་ལ་ཉི་མ་ཉི་ཤུ་ཉི་ཤུ་རྩ་གཅིག་དེ་འདྲའི་འགོར་བསྡད་མཁན་དེ་འདྲའི་ཡོང་གི་འདུག་བ་འགའ་ཤས་ཆེ་བ་དོན་མེད་རྒྱུ་ཨང་ཡིན་དུས་སྒང་ལ་དེ་ནི་ང་རང་ཚོའི་ལུས་པོའི་གི་ཨ་ནི་སྟོབས་རང་ལ་ཡང་ཨ་ནི་རག་ལས་གི་རེད་བསམ་གི་འདུག་ར་བ་ལ་ཐབས། གཞན་མ་གཏོགས་ཅིག་ག་ཚོད་དགོས་རེད་དཔེ་ཆ་བཞག་ན་ང་རང་ཚོ་འགའ་ཤས་ཡང་ཅིག་སྨན་བཅོས་ཅིག་ད་ཡང་སྨན་བཅོས་བྱེད་པའི་གི་བརྒྱུད་རིམ་ནང་ལོགས་ལ་ཡིན་པ་ནས་རེད་ད་ཅིག་གི་འགའ་ཤས་ལྷོད་ཡངས་ཤོར་བའི་ངོ་བོ་ལ་ཡ་བརྟེན་བྱས་ཅིག་ནས་ཨ་ནི་འགའ་ཤས་དེ་འདྲ་ཡོང་གི་འདུག་པ་ཅིག་གི་གློ་འདུག་ཟེར་ཅིག་ནས་ཨ་ནི་ཁོ་སྨན་བཅོས་དེ་ཡག་པོ་རང་མ་བྱས་ཏེ་ཨ་ནི་ཚ་བ་ཡེ་དེ་ཅིག་མ་ཆག་པར་འགྲོ་ཅིག་དེ་འདྲས་བྱེད་དུས་ཡོད་སྒང་ལ་ཨ་ནི་ང་རང་ཚོ་ད་གང་ཚོད་གློ་ཚད་ཟེར་བ་རེད་བ་ལ་ནི་མོ་ནི་ཡ། Pneumonia། དེ་འདྲས་ནང་བྱེད་དུས་ཡོད་སྒང་ལ་ཨ་ནི་ཁོ་ཅིག་གི་ཕ། གློ་བའི་ནང་ལོགས་ལ་ཡང་ཚ་བ་ཕར་ཆགས་ནས་བསྡད་ཡོང་དུས་སྒང་ཡང་དེ་ཚོ་དྲག་ཡས་ཁག་པོ་ཆགས་དེ་ངས་འདི་ནས་ཡོང་གི་འདུག་ཨ་ནི་དེ་ཚོའི་གྲས་འདི་ཚོ་ཡིན་པ་ནི་ཨ་ནི་ཕར་ཉི་མ་འགའ་རུ་འགོར་དེ་ངས་འདྲ་བོ་འདི་ནས་ཡོང་གི་འདུག་ཨ་ནི་འགའ་ཤས་ལ་དེའི་གྲས་དེ་ཨ་ནི་ཁོ་ཏག་ཏག་དུས་སྨན་བཅོས་དུས་སྒང་ལ་ཡང་ལྷོད་ཡངས་ཤོར་ཡོང་དུས་སྒང་ལ་ཨ་ནི་གཅིག་དབུགས་སུབ་ཡས་ལ་སོགས་པ་དང་བྲང་དམ་ནི་དེ་ལ་སོགས་པ་དང་ཨ་ནི་དེ་འདྲ་མང་པོ་ཡོང་གི་འདུག་ཨ་ནི་འདི་ཚོའི་སྒང་ལ་ཡང་ཨ་ནི་ང། དེས་དེ་འདྲའི་གནད་འགག་ཅིག་མཐོང་གི་འདུག་བ་ཤེས་ནམ་རྒྱུན་ནས་ཅིག་ད་དེ་འདྲ། ཅིག་ཁ་སང་དེ་འདྲ་ན་ཚ་ན་བསྡད་པའི་སྒང་ལ་ཡང་མང་པོ་ཅིག་ཚ་ནས་ང་ཚོ་གོ་རྟོགས་ཡོང་གི་འདུག་བ་ལ་ཤེས་ང་རང་ད་དེའི་ཐོག་ནས་ངས་ཁ་སང་ཞུས་པ་ནང་བཞིན་ཉམས་མྱོང་གསལ་མི་གསལ་མཁྱེན་མེད། སྨན་བཅོས་བྱེད་ཡུལ་གྱི་ཐོག་ནས་རེད་བ་ཁ་ཅིག་ནས་ང་དགྲ་གཉེན་འདུག་དོན་པའི་སྒང་ལ་ཡང། དོན་རེད་དེ་ནད་པ་དེ་འདྲ་དངོས་སུ་འདི་འདྲའི་གྲས་ཐུག་ཡོད་མ་རེད་དེ། ད་དེང་སང wave གཉིས་པ་འདིའི་སྒང་ལ་ཡིན་ན་ནད་པ་མང་རུ་ཤུགས་ཆེན་ཏེ་ང་རང་ཕར་ད་ཅིག་དེ་འདྲ་མེད་འདི་འདྲ་མེད་པའི་གི་ཐོག་ནས་དེ་ཙམ་དོ་སྣང་ཐུབ་ཡོད་མ་རེད་ད་མི་ལ་ཡང་སྐད་ཆ་དྲིས་པ་ན་འདི་འདྲས་ལ་ཕར་ལན་རྒྱག་ཡ་འདྲ་བོ་ཅིག་མ་གཏོགས་གཞན་པ་གང་ཡོད་མ་རེད་བ་ལ། ཡིན་དུས་སྒང་ལ་ཡང་བྱས་ཙང་ན་ཚ་དེ་ན་མཁན་གྱི་གཞི་འདི་ཚོ་མང་ཆེ་འདྲ་བོ་ཅིག་ཨ་ནི་ལུས་པོའི་གི་སྟོབས་རང་ལ་ཡང་བརྟེན་བྱས་བྱས་བྱས་ནས་ཨ་ནི་གང་ཟག་ཅིག་དྲག་ཡས་ཆེ་རུ་བ་ཁོ་བས་ནས་ཅིག་མགྱོགས་མྱུར་ག་འདྲས་ཡོད་མེད་ཅིག་དེ་འདྲས་འདྲ་བོ་ཅིག་ལ་ཡང་རག་ལས་ཡོད་རེད་ཅེས་བྱས་ནས་དེ་འདྲས་ཅིག་ང་རང་གིས་ད་ཅིག་ཚོད་དཔག་གི་ཐོག་ནས་ཞུ་གི་ཡོད་རེད་བ། ཡིན་དུས་སྒང་ལ་ད་ཅིག་གི་སུ་དང་སུ་ཡིན་པ་ནི་ད་ང་རང་ཚོ་འདི་བསམ་བློ་གཏང་དགོས་ཡས་འདྲ་བོ་ཅིག་ཆགས་ཀྱི་འདུག་ང་རང་ཚོ་དེ་འདྲ་སེམས་པ་སྐྱིད་པོ་དགོས་ཡས་དེ་དཔེ་སེམས་གནད་འགག་ཆགས་ཀྱི་འདུག་བྱས་ཙང་ག་ཚོད་སེམས་པ་སྐྱིད་པོ་བྱས་ནས་བསྡད་པ་ནི་དེ་ག་གི་མི་དེ་ཡི་སྣང་བ་དང་མ་ཚང་ཁོ་གུ་ཡངས་ཆགས་བསྡད་དུས་སྒང་ལ་ནི་ཁོ normal གི status ནང་ཚུར་སླེབས་ཀྱི་རེད་པ་འདྲ་བོ་ཅིག་འདུག་བ། ད་བྱས་ཙང་ངས་མཐའ་དོན་དེ་ག་རེ་ཞུ་གི་ཡིན་ཟེར་དུས་སྒང་ལ་ང་རང་ཚོའི་གི་དེ་འདྲ་ཆོས་ལུགས་ཀྱི་དེ་འདྲ།

ཞེས་དེའི་ཉིན་དུས་ཆེན་ནས་དངོས་གནས་སྟག་ཤར་གཞོན་པ་དང་སྨན་ཆུང་བུ་མོ་ཚོའི་ལུས་ལ་བསྟན་པའི་ནོར་དང་གོས་དེ་ནང་བཞིན་ལོ་ཆུང་བྱིས་པའི་ལུས་ལ་དྭངས་ཤིང་བློ་རིག་མཚར་བའི

ན་ཡང། བསམ་པ་འདི་གཅིག་ང་ཚོ་སུའི་རྒྱུད་ལ་གཅིག་སྐྱེས་པ་སྐྱེ་རོགས་བྱས་ནས་ཡིན། དེ་ནི་དངོས་གནས་སྐྱིད་པའི་སྐྱིད་འགོ་ཚུགས་པ་ཡིན་པ་རེད། ང་རང་ཚང་མ་ལ་སྐྱིད་པོ་འདོད་ཀྱི་ཡོད་རེད་མ་གཏོགས་སྡུག་པོ་ནི་སུས་འདོད་ཀྱི་མི་འདུག་ག། ད་དངོས་གནས་ཅིག་གིས་ངོ་ཐོག་གི་ན་བློ་བདེ་པོ། སེམས་པ་བག་ཕེབས་པོ་སྐྱིད་པོ་ཅིག་འདོད་ཀྱི་འདུག་ན་བྱང་ཆུབ་སེམས་བསམ་དང་ན། ད་དེ་ལས་ལྷག་ཅིག་མ་ཡང་མེད་པ་རེད་ཤག། ནམ་རྒྱུན་དུ་དྲན་འདི་གི་དེ་བཤད་བཤད་འདི་གི་ཡོད། ང་རང་ཚོ་བླ་མ་མཆོད་པའི་ནང་ལ་ཡ། ཁྱོད་ནི་བླ་མ་ཁྱོད་ནི་ཡི་དམ་ཁྱོད་ནི་མཁའ་འགྲོ་ཆོས་སྐྱོང་སྟེ་དེང་ནས་བཟུང་སྟེ་བྱང་ཆུབ་བར་དུ་ཁྱོད་མིན་སྐྱབས་གཞན་མི་འཚོལ་བས། འདི་དང་བར་དོ་ཕྱི་མའི་མཐར་ཡང་ཐུགས་རྗེའི་ལྕགས་ཀྱུས་བཟུང་མཛོད་ལ། སྲིད་ཞིའི་འཇིགས་སྒྲོལ་དངོས་གྲུབ་ཀུན་སྩོལ་གཏན་གྱི་གྲོགས་མཛོད་བར་གཅོད་སྲུངས་ཟེར་དེ། བྱང་ཆུབ་སེམས་ཟེར་དེ་ཡིན་ཐག་ཆོད་རེད། བསམ་པ་བཟང་པོ་ཟེར་དེ་མ་ལོན་རེད། རང་ཡིན་ནི། ཚེ་འདི་ལ་ཕན་གྱི་འདུག་བ་འདི་དང། བར་དོ་ལ་ཕན་གྱི་འདུག་བ་ཤི་ཁ་ཐ་མ་དེ་ལ་ཡང། བྱང་ཆུབ་ཀྱི་སེམས་ཕན་བདེའི་སེམས་ཡག་པོ་ཞིག་སྐྱེ་རོགས་བྱས་ན། སྐྱེ་བ་ཕྱི་མ་ཡག་པོ་ཡིན་པ་ཐག་ཆོད་ཆོད་པ་རེད། ག་རེ་ཟེར་ན། སྐྱེ་བ་ཕྱི་མ་སྡུག་ཅག་ཡོང་བ་དེ། སྡིག་པས་བྱེད་ཀྱི་ཡོད་རེད། སྡིག་པ་བྱང་ཆུབ་སེམས་ཀྱིས་དག་ཐུབ་ཀྱི་འདུག་བ། དེ་དང་མངོན་མཐོའི་ལུས་རྟེན་ཕུན་སུམ་ཚོགས་པ་ཡོང་བ་དེ་བསོད་ནམས་ཀྱི་ཐོག་ནས་བསྒྲུབ་དགོས་པ་རེད། བྱང་ཆུབ་སེམས་ལས་ལྷག་པ་བསོད་ནམས་སྒྲུབ་ཡ་མི་འདུག་བ། ས་ཚེ་འདི་དང་བར་དོ་ཕྱི་མའི་མཐར་ཡང་ཐུགས་རྗེའི་ལྕགས་ཀྱུས་བཟུང་མཛོད་ལ། ད་ནི་སྲིད་པ་འཁོར་བ་ལས་གྲོལ་ཡག་འདི་བྱེད་ཀྱི་འདུག་ག་རེ་ཟེར་ན་སྲིད་པ་འཁོར་བ་ལ་ཡང་འཁོར་ཡག་འདི་བདག་འཛིན་གྱིས་བྱེད་ཀྱི་ཡོད་རེད་བདག་འཛིན་ཟེར་ཡག་འདི་རང་ཡང་ཕུང་གཞན་ཡང་ཕུང་གི་ཡོད་པ་འདི་བྱང་ཆུབ་སེམས་དཔའ་རྣམ་དཔྱོད་ཅན་གྱིས་གཟིགས་ཐུབ་ཀྱི་ཡོད་པ་ཡིན་དུས་ཙ་ན་བྱང་ཆུབ་ཀྱི་སེམས་ལ་མོས་པ་ཡོད་མཁན་ཅིག་བདག་འཛིན་དང་ལེན་ག་པར་བྱེད་ཀྱི་རེད་བདག་འཛིན་གྱི་གཞན་དབང་ལ་ག་པར་བཏང་གི་རེད། དེ་འདྲའི་ཡིན་པ་ཡིན་དུས་ཙ་ན་སྲིད་པ་འཁོར་བ་ལས་གྲོལ་ཡག་ཁོ་རང་དངོས་སུ་སྲིད་པ་འཁོར་བ་ལས་གྲོལ་ཡག་གི་རྒྱུའི་གཙོ་བོ་རྒྱུའི་གཙོ་བོ་ཟེར་བ་རེད། ཁོ་རང་སྲིད་པ་ལས་གྲོལ་ཡག་གི་ཆེད་དུ་བྱང་ཆུབ་སེམས་བསྒོམ་པ་ད་མ་རེད་དེ། ཡིན་ན་བྱང་ཆུབ་སེམས་བསྒོམ་པའི་ཞར་ལ་སྲིད་པ་ལས་གྲོལ་ཡག་བདེ་བླག་ཏུ་ཡོང་ཟེར་བ་རེད། ད་དེ་འདྲ་ཡིན་དུས་སྲིད་ཞིའི་འཇིགས་སྒྲོལ་ཞི་བ་ལས་གྲོལ་ཡག་དེ། བྱང་ཆུབ་སེམས་ཁོ་ནའི་སྟོབས་ཀྱིས་ཞི་བ་ལས་གྲོལ་ཐུབ་པ་འདུག་མ་གཏོགས་གཞན། ལམ་ག་འདྲ་གཅིག་གིས་ཞི་བ་ཕྱོགས་གཅིག་པ་ལས་གྲོལ་ཐུབ་ཡ་མི་འདུག་བ། སྲིད་ཞིའི་འཇིགས་སྒྲོལ་དངོས་གྲུབ་ཀུན་སྩོལ། ན། ཚེ་འདི་དང་ཕྱི་མ་གནས་སྐབས་མཐར་ཐུག་གི་འདོད་དོན་ཐམས་ཅད་ལ་འདིས་འགྲུབ་ཡོང་གི་འདུག་ག། དཔེར་ན་ང་རང་ཚོའི་མི་ཚེ་གཅིག་གི་དཔེ་འདོད་དོན་ཕལ་པ་ཚེ་རིང་པོ་འདོད་ན་ཡང་བྱང་ཆུབ་སེམས་སྒོམ་དང་སེམས་སྐྱིད་པ་ཡོང་གི་རེད། སེམས་སྐྱིད་པ་དེ་གིས་ལུས་བདེ་ཡོང་གི་རེད། གཉིད་སྐྱིད་པ་ཡོང་གི་རེད། ཁ་ལག་གྲོགས་བྱེད་ཡོང་གི་རེད།

ལོ་དར་མ་ཡིན་པ་ཡིན་ན་ཡང་ཁོ་རྙོག་དྲ་བཟོ་མཁན་ཡོང་གི་མ་རེད་ཁོ་ཀུན་ལ་རན་པ་བྱུང་གི་རེད་ཀུན་ལ་ཕན་པ་བྱུང་གི་རེད། རྒད་པོ་རྒད་མོ་ཆགས་སོང་ནས་བྱང་ཆུབ་ཀྱི་སེམས་ཀྱི་ཉམས་ལེན་རུ་གཏོགས་བྱེད་པ་ཡིན་ན་ཁོ་དངོས་གནས་རྒད་པོ་རྒད་མོ་བག་དྲོ་པོ་བྱུང་གི་རེད། རྒད་པོ་རྒད་མོ་ཚང་མ་ལ་བློ་སུན་པོ་བཟོ་མཁན་དེ་འདྲ་བྱུང་ན་རྙོག་དྲ་འདུག་ཨ་ཨ་ནི་ཡང་ཚུལ་བཞིན་དུ་སྤུ་གུ་ཚོ་ཡི་སུན་བྱས་ད་ང་ཚོའི་པ་ལགས་དང་མ་པ་ལགས་དང་ཨ་མ་ལགས་དང་ཡིན་ན་ཚང་མ་ལ་བློ་སུན་པོ་བཟོ་གི་ཟིང་ཟོར་ཆགས་ཆོག་སྲིད་པ་འདུག་ཨ་ཨ།

ག་སོགས་རེད་ཁྱོད་ནི་བླ་མ་ཁྱོད་ནི་ཡི་དམ་ཁྱོད་ནི་མཁའ་འགྲོ་ཆོས་སྐྱོང་ཟེར་ནས་ལབ་ཐུབ་ས་ལབ་ཐུབ་ཡ་དེ་བླ་མ་ཁོ་རང་གི་ཐུགས་རྒྱུད་ལ་ཡང་བྱང་ཆུབ་སེམས་ཡོད་པའི་ཆ་ནས་གེགས་རྩི་བྱས་ཡོད་རེད་མ་གཏོགས་བྱང་ཆུབ་སེམས་ཀྱི་སྟོབས་ཀྱིས་བྱུང་བ་མ་གཏོགས་བླ་མ་ཁོ་རང་འཁོར་བ་ཐོག་མ་མེད་ནས་དེ་འདྲ་གཅིག་ཁྱད་པར་ཁྱད་ཆོས་གང་མེད་པ་མི་གཅིག་པ་རེད་པ་མི་གཅིག་པ་རེད་དེ་ནང་གི་ཡོན་ཏན་དེ་འདྲ་ཅིག་གི་ཆ་ནས་དེ་འདྲ་འདྲ་བའི་ད་མཚན་ཉིད་ཚང་བའི་བླ་མ་དེ་ནི་ཁྱོད་ནི་བླ་མ་ཁྱོད་ནི་ཡི་དམ་ཟེར་ནས་ལབ་ཐུབ་ཡོད་རེད། བྱས་ཙང་ད། གང་ཟག་བྱེ་བྲག་པ་གཅིག་ལ་ཁྱོད་ནི་བླ་མ་ཁྱོད་ནི་ཡི་དམ་ཟེར་ལབ་ཐུབ་ཡ་དེ་རྩ་བ་བྱང་ཆུབ་སེམས་ཡོད་མེད་སྒང་ཐུག་ཡོང་གི་འདུག་བ་ས་དེ་འདྲ་ཡིན་དུས་མཐར་གཏུགས་ན་ང་རང་ཚོའི་ད་གཞི་འཁོར་བ་ལ་གནས་པའི་སྐབས་ལ་ཡིན་ནའི་འདྲ། ལམ་བགྲོད་པའི་སྐབས་ལ་ཡིན་ནའི་འདྲ། མཐར་ཐུག་རྣམ་མཁྱེན་ཐོབ་པའི་སྐབས་ལ་ཡིན་ནའི་འདྲ་ད་ང་ཚོའི་གཉེན་གཅིག་པོ་དེ། ཡིད་བཞིན་གྱི་ནོར་བུ་དགོས་འདོད་ཐམས་ཅད་སྟེར་བའི་ཡིད་བཞིན་གྱི་ནོར་བུ་དེ་བདག་པས་གཞན་གཅེས་པའི་བྱང་ཆུབ་སེམས་ཟེར་ཡ་དེ་མ་གཏོགས་འགྲོ་ས་མེད་ཐལ་བ་ཐག་ཆོད་པ་རེད།

ཅི་ཐུབ་ཐུབ་ཀྱིས་ང་ཚོའི་སེམས་མ་རུངས་པ་འདི་ཅི་ཐུབ་ཐུབ་ཀྱིས་ད་སེམས་པ་བཟང་པོ་བྱུང་ཡག་ལ་ཕན་པའི་བསམ་པ་ཅན་བྱུང་ཡག་ཡག་སུ་ལ་ཡིན་ནའི་གནོད་འཚེ་མ་བྱེད་ཡག་སུ་ལ་ཡིན་ནའི་ད་ག་སུ་ལ་སྡུག་ལ་མ་བྱ་ངེས་ཅིག་ད་འདི་བྱ་དགོས་པ་རེད་གོ་སོང་ཨ་ཡ་ད་དེ་འདྲ་འདྲ་བའི་ནི་སེམས་དེ་སྐྱེས་པ་ལ་ཡང་གོ་རྒྱུ་རྐྱེན་མང་པོ་ཅིག་གི་ཐོག་ནས་གཙོ་བོ་གཙོ་བོ་སྟོང་ཉིད་རྟོགས་པའི་སྟོང་ཉིད་ཀྱི་ལྟ་བ་དེ་ཏན་ཏན་ཆགས་བསྡད་ཡོད་རེད་དཔེ་མ་སྲིད་པའི་གལ་ཆེན་པོ་རེད་ཤག།

དེ་ཡི་ག་སོགས་དེ་ཡི་རྩ་བ་སྙིང་རྗེར་འདོད་གསུངས་པ་ནང་བཞིན་བྱང་ཆུབ་ཀྱི་སེམས་ཤུགས་ཆེན་པོ་ཡོང་དང་མ་ཡོང་ཟེར་ཡ་དེ་སྙིང་རྗེ་ཆེན་པོ་ལ་ལྟོས་པ་རེད་སྙིང་རྗེ་ཆེན་པོ་རྣམ་དཔྱོད་ཅན་གྱི་སྙིང་རྗེ་ཆེན་པོ་འབྱུང་བ་ལ་ཡང་སྟོང་ཉིད་ཀྱི་ལྟ་བ་གྲོགས་བྱེད་དགོས་མ་གཏོགས་སྟོང་ཉིད་ཀྱི་ལྟ་བ་མེད་པར་ཁག་པོ་རེད་བཞག་བྱོལ་སོང་གི་སྙིང་རྗེ་རེད་མ་གཏོགས་རྣམ་དཔྱོད་ཅན་གྱི་སྙིང་རྗེ་ཕལ་ཆེར་ཁག་པོ་རེད་སྟོང་ཉིད་ཀྱི་ལྟ་བས་གྲོགས་བྱས་ནས་ཡོང་དུས་ཙམ་ནས་བྱང་ཆུབ་ཀྱི་སེམས་དེ་རྣམ་དཔྱོད་ཅན་གྱི་བྱང་ཆུབ་ཀྱི་སེམས་རེད་བཞག་རྣམ་དཔྱོད་ཅན་གྱི་གཞན་ཕན་གྱི་བསམ་པ་རེད་བཞག་ངོ་མཚར་སྐྱེ་ཡག་རེད་ཧ་ལས་ཡག་རེད།

བློ་སྦྱོང་ཆ་བཞག་ན་དེ་བས་ཀྱང་ནས་ད་བཀའ་གདམས་བཀའ་གདམས་པའི་ཇོ་བོ་བཀའ་གདམས་པའི་ཉམས་བཞེས་གནང་ཡག་གཙོ་བོ་དེ་བློ་སྦྱོང་གི་ཉམས་ལེན་ཡིན་པ་རེད། ལམ་གྱི་རིམ་པའི་སྒོ་ནས་མར་གསུངས་པའི་ལམ་འདིའི་དེ་ངོ་བོ་མ་ནོར་བ་གོ་རིམ་མ་འཆོལ་བ་དེ་འདྲའི་ཅིག་གི་ཉམས་བཞེས་རྣམ་པའི་མཐའ་མའི་དུས་བབ་ས་དེ་བློ་སྦྱོང་གི་ཉམས་བཞེས་གནང་དེ་ཡིན་པ་རེད། སྤྱོད་འཇུག་གཉན་ལ་རྒྱབ་ནས་ད་ཉམས་ལེན་བྱེད་དགོས་ཀྱི་ཡོད་རེད། རེད་ཡ།

ནོར་འཁྲུལ་ཆ་ལག་མེད་པར་བྱས་ནས་ཤུགས་གཅིག་གིས་ད་སྐུ་ལས་བསྐྱོན་བྱེད་པ་དེ་ཡིན་ཏེ། ང་རང་ཚོས་ད་བཀའ་གདམས་གཞུང་པ་བའི་ཕྱག་སྲོལ་ཕྱག་རྗེས་ཡག་པོ་གཅིག་སྤེལ་བྱེད་དུ་ཡིན་ཏེ་བེད་སྤྱོད་བྱེད་ཀྱི་ཡིན་ན་ད་སྔོན་གྱི་པཎ་གྲུབ་ལོ་པཎ་དེ་ཡིན་ཏེ་སྐུ་ལས་བསྐྱོན་པ་དེ་གོ་ཆོད་པ་རེད། ཞེས་ཕྱོགས་སྐྱོང་བསྡུས་པ། ང་རང་ཚོ་ཚང་མ་སྐྱིད་པོ་འདོད་པ་དང་སྡུག་བསྔལ་མི་འདོད་པ་ཤ་སྟག་ཡིན་པ་དང་ཚེ་འདི་དང་བར་དུ་དེ་ནང་བཞིན་ཚེ་རྗེས་མ་རྣམས་ལ་ཡང་ཕན་པ་ནི།

ད་རིང་གི་ལེ་ཚན་འདི་ཡི་ནང་ལ་རྣམ་པ་ཚོ་ལ་གཞོན་སྐྱེས་ཀྱི་ནང་ཆོས་ངོ་སྤྲོད་དང་རྡ་ས་ནང་ཆོས་ངོ་སྤྲོད་ཚོགས་ཆུང་བཅས་ངོ་སྤྲོད་ཏོག་ཙམ་ཞུ་ཡ་ཡིན་པས་མཁྱེན་པ་རྣམས་ལ་དྲན་གསོ་དང་མ་མཁྱེན་པ་རྣམས་ལ་ཤེས་རྟོགས་གསར་བ་ཡོང་བའི་རེ་བ་ཞུ་གི་ཡོད། བོད་རིགས་གཞོན་སྐྱེས་ཚོ་ལ་གོང་ས་མཆོག་གིས་ནང་ཆོས་ངོ་སྤྲོད་གནང་ཡ་འདི་ཐོག་མར་ཉིས་སྟོང་བདུན་ལ་འགོ་ཚུགས་ཡོད་པ་དང་དེ་ཡང་རྡ་ས་ནང་ཆོས་ངོ་སྤྲོད་ཚོགས་ཆུང་གིས་ཚོགས་གཙོ་སྤྱི་འཐུས་ཟླ་བ་ཚེ་རིང་ལགས་ཀྱིས་སྣེ་ཁྲིད་པའི་འོག་ནས། བོད་ཀྱི་གཞོན་སྐྱེས་ས་ཕྱོགས་གང་སར་གྱར་ཡོད་པ་རྣམས་ལ་བོད་པའི་ནང་ཆོས་ལ་དོ་དབྱིངས་སླེབས་ཡ་ཆེད་དུ་ལས་གྲྭ་དེ་བརྩམས་ནས་གོང་ས་མཆོག་ལ་སྙན་སེང་ཞུས་པས་གོང་ས་མཆོག་ངོས་ནས་དགའ་པོའི་ངང་ཞལ་བཞེས་གནང་ནས་ནང་ཆོས་ངོ་སྤྲོད་དེ་ཐོག་མར་ཉིས་སྟོང་བདུན་ཟླ་བ་དྲུག་པའི་ཚེས་གཅིག་ནས་གསུམ་བར། རྡ་སྟེང་བོད་ཕྲུག་ཁྱིམ་སྡེའི་ཚོགས་ཁང་གསར་པ་ནང་རྒྱལ་ཁབ་དྲུག་དང་ས་གནས་སུམ་ཅུ་མཐོ་སློབ་སུམ་ཅུ་ལྷག་ལས་ཕེབས་པའི་བོད་པའི་གཞོན་སྐྱེས་སུམ་སྟོང་ལྔ་བརྒྱ་དང། བོད་ཁྱིམ་འཛིན་གྲྭ་བཅུ་གཅིག་ཡན་སློབ་མ་གཅིག་སྟོང་སུམ་བརྒྱ་དང་ཤེས་རབ་དགའ་ཚལ་གླིང་གི་སློབ་མ་བདུན་བརྒྱ་བཅུ་གཅིག་དད་ལྡན་ཆོས་ཞུ་བ་བདུན་སྟོང་བརྒལ་བ་ལ་ནང་ཆོས་ངོ་སྤྲོད་བཀའ་ཁྲིད་བསྩལ་གནང་མཛད་པ་རེད། རྡ་ས་ནང་ཆོས་ངོ་སྤྲོད་ཚོགས་ཆུང་འདི་ཡང་ཐོག་མར་ཉིས་སྟོང་ལྔ་ལ། དབུ་ཚུགས་པ་དང་དེ་ནས་རྒན་གཞོན་བར་གསུམ་ལ་དུས་དང་རྣམ་པ་ཀུན་ཏུ་ནང་ཆོས་ངོ་སྤྲོད་ཞུ་གི་ཡོད་པ་རེད། རྣམ་པ་ཚོ་ལ་ཞུ་རྒྱུ་ང་ཚོ་བཀྲ་ཤིས་བདེ་ལེགས་རླུང་འཕྲིན་འདི་ཡང་གོང་ས་མཆོག་གིས་ཉིས་སྟོང་བཅུ་ཡི་ནང་ཆོས་ངོ་སྤྲོད་སྐབས་དབུ་འབྱེད་གནང་ཡོད་པ་དང་དེ་ནས་ནང་ཆོས་ངོ་སྤྲོད་དེ་ཡང་བཀྲ་ཤིས་བདེ་ལེགས་རླུང་འཕྲིན་བརྒྱུད་ཐད་གཏོང་བཏང་ཡོད་པ་རེད། ཉིས་སྟོང་ཉི་ཤུ་དང་ཉིས་སྟོང་ཉི་ཤུ་རྩ་གཅིག་ལོ་འདི། ནད་ཡམས་འདི་ཡི་རྐྱེན་གྱིས་ནང་ཆོས་ངོ་སྤྲོད་དེ་དྲ་རྒྱའི་ལམ་ནས་གནང་ནས་ཡུལ་ཁྲིམས་དང་མཐུན་པ་བསྒྲུབས་ཡོད། དུས་སང་ལོ་ལ་སྔར་བཞིན་དགའ་དགའ་སྤྲོ་སྤྲོའི་ངང་འཛོམས་འཛོམས་ཡོད་པའི་སྨོན་ལམ་དང་རེ་འདུན་ཡང་ཞུས་པ་དང་ཆབས་ཅིག་ང་ཚོ་ལེ་ཚན་འདི་འདི་གར་མཚམས་འཇོག་བྱེད་ཀྱི་ཡིན་པས་རྣམ་པ་ཚོས་ཤེས་བྱ་གསར་བ་ཐོབ་པའི་རེ་བ་ཞུ་གི་ཡོད། ང་ཚོ་ལེ་ཚན་འདི་གསན་པར་ཐུགས་རྗེ་ཆེ་ང་ཚོ་ལེ་ཚན་རྗེས་མ་ནང་ལ་བསྐྱར་དུ་མཇལ་ཡོང།

བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་གི་སྒྲུང་གཏམ་ལེ་ཚན་ནང་ལོགས་ལ་གཟིགས་མོ་བ་ལྷན་རྒྱས་ཕེབས་པ་འཚམས་འདྲི་ཞུ། དེ་རིང་གུས་པས་སྒྲུང་གཏམ་གྱི་ལེ་ཚན་ནང་ལོགས་ལ་དབུལ་མོས་རས་ཕུལ་བའི་ལོ་རྒྱུས་ཅིག་ཞུ་ཡས་ཡིན་པས། དེ་ཡང། སྔས་མ་སྔས་མ་སངས་རྒྱས་བཅོམ་ལྡན་འདས་ཞལ་བཞུགས་པའི་སྐབས་དུ་ལ་སངས་རྒྱས་བཅོམ་ལྡན་འདས་མཉན་ཡོད་ན་རྒྱལ་བུ་རྒྱལ་བྱེད་ཀྱི་ཚལ། མགོན་མེད་ཟས་སྦྱིན་གྱི་ཀུན་དགའ་ར་བ་ན་དགེ་སློང་གི་དགེ་འདུན་ལ་ཆོས་བསྟན་ཅིང་བཞུགས་པའི་སྐབས་ཅིག་ལ། ཡུལ་དེའི་ཁྱིམ་བདག་ཅིག་གི་ཆུང་མ་ལ་བུ་མོ་ཅིག་བཙས་པ་རེད། བུ་མོ་དེ་བུ་མོ་གཞན་པ་དང་མ་འདྲ་བར་ཁྱད་དུ་འཕགས་པ་ཅིག་ཡོད་པ་རེད་བཞིན་བཟང་བ་ལྟ་ན་སྡུག་པ

ཕ་མས་ཀྱིས་ནི་བག་མ་ལ་བཏང་དགོས་བསམ་བྱས་ནས་བསྡད་པའི་གནས་སྐབས་ཅིག་ལ། བུ་མོས་ཀྱིས་ང་ཆང་ས་རྒྱག་གི་མེད། ང་རབ་བྱུང་ཅིག་བྱེད་ཀྱི་ཡིན་རབ་ཏུ་བྱུང་གི་ཡིན། ལབ་བྱས་ནས་སངས་རྒྱས་ག་བ་ཞལ་བཞུགས་ས་དེ་ལ་ནི་ང་ཁྲིད་རོགས་བྱེད་འབུལ་གྱིས་ཞུ་དུས་ཙ་ན་ཕ་མ་གཉིས་ཀ་ཐག་ཆོད་བྱས་ནས་ནི་བུ་མོ་སངས་རྒྱས་ག་བ་ཡོད་ས་དེ་ལ་ཕར་ཁྲིད་བྱས་ནས། སངས་རྒྱས་ལ་མགོ་བོས་ཕྱག་འཚལ་བྱས་ནས་རབ་ཏུ་བྱུང་ཡས་ཀྱི་གསོལ་བ་སྨོན་ལམ་བཏབ་པ་རེད། སངས་རྒྱས་བཅོམ་ལྡན་འདས་ཀྱིས་ཀྱང། ལེགས་པར་འོངས་སོ་ཞེས་བཀའ་སྩལ་ནས། དགེ་སློང་མ་སྐྱེ་དགུའི་བདག་མོ་ལ་གཏད་པ་རེད། དགེ་སློང་མ་དེས་ཀྱང་བརྩོན་འགྲུས་ཞེ་པོ་ཅིག་བྱས་བྱས་ནས་ཨ་ནི། རྒྱུན་རིང་པོ་མ་ལོན་པ་ཅིག་ལ་དགྲ་བཅོམ་པའི་གི་གོ་འཕང་ཐོབ་པ་རེད། སྐབས་དེ་དུས་ཀུན་དགའ་བོས་ཀྱིས་སངས་རྒྱས་བཅོམ་ལྡན་འདས་ལ་གསོལ་བ་ག་རེ་བཏབ་པ་རེད་ལབ་ན། དགེ་སློང་མ་དཀར་མོ་བསོད་ནམས་ག་འདྲ་ཅིག་བསགས་བྱས་ནས་ཁྱིམ་བདག་གི་ཁྱིམ་དུ་སྐྱེས་ནས་ཨ་ནི་ལུས་ལ་རས་ཡོད་པ་དང་ཨ་ནི་རབ་ཏུ་བྱུང་ནས། རིང་པོ་མ་ལོན་པར་དགྲ་བཅོམ་པར་འགྱུར་ཡས་ག་འདྲ་ཟེར་ནས་བཀའ་འདྲི་བསྐོར་བ་རེད། སངས་རྒྱས་བཅོམ་ལྡན་འདས་ཀྱིས་ཀུན་དགའ་བོ་ལ་བཀའ་སྩལ་པ། དེ་ཡང་གནའ་སྔ་མོ། སངས་རྒྱས་བསོད་སྐྱབས་འཇིག་རྟེན་ལ་ཕེབས་པའི་སྐབས་དུ་ལ། ཡུལ་མི་ཚང་མས་མཆོད་པ་རྒྱ་ཆེན་པོ་བྱས། དེ་དུས་དགེ་སློང་གཅིག་གིས། འགྲོ་བ་མང་པོའི་དོན་དག་ལ། ཡུལ་མི་ཚང་མའི་འགྲམ་ལ་སངས་རྒྱས་ལ་ཆོས་ཉན་པ་དང། སྦྱིན་པ་སོགས་བཏང་ཡས་ཀྱི་བསྐུལ་མ་གནང་གི་ཡོད་རེད། དེ་དུས་རྩ་ནས་བུད་མེད་ད་ནི་ཀ་ལ་ཞེས་བྱ་བ་རེད། ཚད་ལས་འདས་པའི་སྐྱོ་པོ་སྤྲང་པོ་དབུལ་ཕོངས་བཟའ་ཚང་ཅིག་ཡོད་པ་དང། ཁོང་གཉིས་ལ་གྱོན་ཆས་རས་ཡུག་ཅིག་ལས་མེད་ཙང་ཁྱོ་ག་དེ་ལྟོ་སློང་དུ་འགྲོ་དུས་རྩ་ནས་རས་ཡུག་དེ་ཁྱོ་ག་དེས་གྱོན་བུད་མེད་དེ་རྩྭའི་གསེབ་ལ་ཉལ་ནས་བསྡད་པ་དང། བུད་མེད་དེ་ལྟོ་སློང་བར་འགྲོ་དུས། རས་ཡུག་དེ་བུད་མེད་དེས་གྱོན་ནས་ཁྱོ་ག་དེ་དམར་ཧྲེང་ལ་རྩྭའི་གསེབ་ལ་ཉལ་ནས་བསྡད་ཀྱི་ཡོད། ཉིན་གཅིག་དགེ་སློང་ཞིག་ཁོང་གཉིས་སར་ཕེབས་པ་དང། བུད་མེད་དེ་ལ་ཁྱོད་སངས་རྒྱས་ལ་ཕྱག་འཚལ་དུ་སོང་ཞིག། ཡོན་ཕུལ་ཅིག་ཅེས་སྦྱིན་པའི་ཡོན་ཏན། བསྔགས་ནས། སེར་སྣ་ཆེ་བའི་རྣམ་པར་སྨིན་པ་བསྟན་ནས་སངས་རྒྱས་འཇིག་རྟེན་དུ་ཕེབས་བྱུང་བ་དཀའ་བ་དང། ཆོས་ཐོས་པར་དཀའ་བ་དང་མི་ལུས་ཐོབ་པར་དཀའ་བའི་གཏམ་རྒྱས་པར་བྱས་ནས་ཆོས་ཉན་དུ་སོང་ཞིག་ཅེས་བསྐུལ་བ་དང།

ཁྱེད་རང་གིས་སྦྱིན་པ་བཏང་ཤོག་ཨ་ཟེར་ལབ། དེ་ནས་དགེ་སློང་དེའི་འགྲམ་ལ་ཕྱིན་བྱས་ནས་དགེ་སློང་ལ་ག་རེ་ལབ་པ་རེད་ཟེར་ན། ངའི་ལུས་ལ་རས་འདི་མ་གཏོགས་མེད། བྱས་ཙང་ཨ་ནི་ཁྱེད་རང་ཏོག་ཙམ་ཕྱི་མིག་མ་བལྟ་ཨཱ། ཨ་ནི་ངེད་ཀྱིས་རས་འདི་སྦྱིན་པ་ཕུལ་གྱི་ཡིན། ལབ་ནས་ལབ་དུས་རྩ་ནས། དགེ་སློང་དེས་སྦྱིན་པའི་ཚིགས་བཅད་དེ་གའི་ཚང་མ་སྐྱོར་བྱས་ནས་སངས་རྒྱས་ཡོད་ས་ལ་ཡར་ཕེབས་ཕྱིན་པ་རེད། སངས་རྒྱས་ཀྱིས་དེ་མཁྱེན་བྱས་ནས་དགེ་སློང་ལ་རས་འདི་ང་ལ་ཁྱེར་ཤོག་གསུངས། སངས་རྒྱས་ཀྱིས་རས་རྙིང་པ་དྲི་མ་ཡོད་པ་དེ་སངས་རྒྱས་ཀྱི་ཕྱག་གིས་ཡར་བཞེས་བྱས། སངས་རྒྱས་ཀྱིས་ག་རེ་མཁྱེན་པ་རེད་ལབ་ན་འཁོར་མང་པོ་ཞེ་པོ་ཅིག་གིས་དེ་འདི།

གསུངས། འཁོར་ཚང་མ་ངོ་མཚར་དུ་སྐྱེས་བྱས་ནས། སྐབས་དེ་དུས་དེ་ལ་ཡོད་པའི་རྒྱལ་པོའི་བཙུན་མོ་རབ་ཏུ་དགའ་ནས། སོ་སོའི་ལུས་ལ་ཡོད་པའི་རྒྱན་ཆ་དང་གོས་དང་དེ་གའི་ཚང་མ་ཕུད་བྱས་ནས་བུད་མེད་དེ་ལ་མར་བསྐྱལ། རྒྱལ་པོས་ཀྱང་བཙུན་མོ་ནང་བཞིན་གོས་དང་རྒྱན་ཆ་དེ་གའི་ཚང་མ་ཕུད་བྱས་ནས། དབུལ་མོ་དེའི་ཁྱོ་ག་ལ་མར་སྤྲད་ཁོ་གཉིས་གཉིས་བཟའ་མི་གཉིས། རྒྱལ་ཁབ་ལ་ཡར་གདན་འདྲེན་ཞུས་བྱས་ནས་སྤྲང་པོ་བཟའ་མི་གཉིས་ལ་གོན་གོས་དང་ཟས་ནོར་ག་རེ་དགོས་པ་བྱིན། དབུལ་མོས་རས་ཡུག་ཕུལ་བའི་བསོད་ནམས་ཀྱིས་སྐྱེ་བ་རྗེས་མ་གོན་ཆས་རང་ཆས་སུ་གྲུབ་པ་ཞིག་བྱུང་བ་རེད། དེའི་ཚེ་དེའི་དུས་ཀྱི་བུད་མེད་དབུལ་མོ་དེ། ད་ལྟའི་དགེ་སློང་མ་དཀར་མོ་དེ་ཡིན་པ་དང། དེའི་ཚེ་ན་བསམ་པ་དག་པས་རས་བྱིན་པའི་དབང་གིས་བསྐལ་པ་དགུ་བཅུ་རྩ་གཅིག་གི་བར་དུ་གང་དུ་སྐྱེས་ཀྱང་རྟག་ཏུ་རས་དང་བཅས་སུ་སྐྱེས་ཏེ། ཟས་ནོར་ལ་ཕོངས་པ་མེད་པར་ཡིད་བཞིན་དུ་འབྱོར་བར་འགྱུར་བ་རེད། སངས་རྒྱས་དེ་ལས་དམ་པའི་ཆོས་ཐོས་ནས་རྣམ་པར་གྲོལ་བར་སྨོན་ལམ། བཏབ་པས། འདིར་ང་དང་ཕྲད་དེ་དགྲ་བཅོམ་པར་འགྱུར་བ་རེད་ལབ་ནས་སངས་རྒྱས་ཀྱིས་ཀུན་དགའ་བོ་ལ། ང་དང་ལོ་རྒྱུས་འདི་ག་འདྲ་ཞིག་ཡིན་མིན་སྐོར་ལ་ཐུགས་སུ་འགྲེལ་བཤད་གནང་བ་རེད་ཤོད་ཡིན། དབུལ་མོས་རས་ཕུལ་བའི་ལོ་རྒྱུས་འདི་གསན་བྱས་ནས་ང་རང་ཚོ་ཚང་མས་ཀྱི་དུས་ཚོད་ག་དུས་ཡིན་ནའི་ཆོས་བྱེད་ཡས་དང། སྦྱིན་པ་བཏང་ཡས་ལ་འབད་བརྩོན་ཧུར་ཐག་གནང་རོགས་གནང་ཟེར་ལབ་ནས་ངས་འབོད་སྐུལ་ཞུ་གི་ཡོད། གཟིགས་མོ་བ་ལྷན་རྒྱས་ཀྱིས་བཀྲ་ཤིས་བདེ་ལེགས་རླུང་འཕྲིན་ཁང་གི་སྒྲུང་གཏམ་ལེ་ཚན་དུ་མ་གཉེར་བ་ལ་སེམས་པ་སྙིང་ཐག་པ་ནས་ཐུགས་རྗེ་ཆེ་གནང་དང་རྗེས་མ་རེས་གཟའ་ལྷག་པ་ལ་སླར་ཡང་མཇལ་ཡོང་ཞུ་གི་ཡོད་ཐུགས་རྗེ་ཆེ། ཡང་གླུ་དབྱངས་རེ་སྐུལ་ལེ་ཚན་ནང་ལ་གཞས་མ་བསྟན་འཛིན་ཀུན་གསལ་གྱིས་བཏང་གནང་པའི་གཞས་སྙིང་སྡུག

སྤྱིར་བཏང་དཔེ་དེབ་དེ་ལ་དབྱེ་ན་འདྲ་མིན་ཡོད་པས་དཔེ་དེབ་འགའ་ཤས་བྱིས་སྒྲུང་དང་བརྩམས་སྒྲུང་དང་ལོ་རྒྱུས་དེ་བཞིན་དངོས་བྱུང་ཡང་ཡོད་པས་གང་ཟག་སོ་སོའི་འདོད་པ་དང་མོས་པ་ལ་གཞི་བཞག་ནས་དཔེ་དེབ་འདྲ་མིན་ཀློག་དང་ཀློག་བཞིན་ཡོད་པ་རེད། དཔེ་དེབ་ཀློག་ཡག་ལ་ཀློག་ཡག་གི་ཐབས་ལམ་ཀྱང་མང་པོ་ཡོད་པས་མཚམས་རེ་སྐད་ཅོར་ངང་མཚམས་རེ་ཁ་ཁུ་སིམ་པོའི་ངང་མཚམས་རེ་མགྱོགས་པོ་དང་མཚམས་རེ་དལ་པོའི་ངང་གང་ལྟར་ཐབས་ལམ་སྣ་ཚོགས་ཡོད་པས་རང་ཉིད་ཀྱི་དགོས་མཁོ་ལ་བརྟེན་ནས་ཐབས་ལམ་ཞིག་གདམ་དགོས་ངེས་རེད། གོང་དུ་ཞུས་པ་བཞིན་དཔེ་དེབ་འདྲ་མིན་ཡོད་པ་དང། བརྗོད་བྱ་ཡང་འདྲ་མིན་ཡོད་པས་རྣམ་པ་ཚོས་ངེས་པར་དུ་ཕྱོགས་གཅིག་རང་ལ་མ་ལྷུང་བ་བྱས་ནས་བརྗོད་བྱ་འདྲ་མིན་ཀློག་ཡ་དེ་ཡང་གལ་ཆེན་པོ་རེད། དེ་བཞིན་སྐད་ཡིག་འདྲ་མིན་ཐོག་ལ་ཡང་ཀློག་ཡ་དེ་ཡང་གལ་ཆེན་པོ་རེད། ངས་རྣམ་པ་ཚོ་ལ་ནང་པའི་ཕྱག་དཔེ་འགའ་ཤས་ཀྱི་མིང་བགྲང་དང་ཞུས་ན། རྣམ་པ་ཚོ་ག་ཚོད་ཀྱིས་ང་ལ་མིང་ཕུལ་ཐུབ་ཀྱི་ཡོད་ན། དེ་འདྲ་སོང་ཙང་དཔེ་དེབ་འདྲ་མིན་ཀློག་པ་དང་མཉམ་དུ། མཚམས་རེ་རང་ཉིད་ནང་པའི་དཔེ་དེབ་མི་ཉུང་བ་ཞིག་མཇལ་ཡ་དེ་གལ་ཆེན་པོ་ཡིན། ལྷག་པར་དུ་སློབ་གྲྭའི་སློབ་ཕྲུག་དང་གཞོན་སྐྱེས་རྣམ་པ་ཚོས། དེ་ཡང་ཉུང་མཐར་ལ ྋགོང་ས་མཆོག་གི་དུས་དང་རྣམ་པ་ཀུན་ཏུ་གསུང་ཡག་གི་དཔེ་ཆ། དེ་བཞིན་ཆོས་ལུགས་རིས་མེད་མ་བྱས་པ་ཀློག་ཡག་རྒྱལ་སྲས་ཆེན་པོ་ཞི་བ་ལྷའི་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་སྤྱོད་འཇུག་དེ་ཚང་མས་ངེས་པར་དུ་ལྗགས་ཀློག་གནང་དགོས། གོང་དུ་ཞུས་པ་བཞིན་ཕྱག་དཔེ་དེ་ཉུང་ཉུང་ཀློག་ཡག་ལྷོད་ལྷོད་ཀློག་ཡག་གལ་གནད་ཆེན་པོ་ཡིན། རང་ཉིད་ཀྱི་འདོད་པ་དང་བསྟུན་ནས་སྐད་ཡིག་བོད་སྐད་དང་ཨིན་སྐད་གང་རུང་ཡང་ཀློག་ཡག་གོ་སྐབས་ཡོད་སོང་ཙང་ད་རིང་ལེ་ཚན་འདི་བརྒྱུད་ནས་རྣམ་པ་ཚོ་ལ་ནང་ཆོས་ཀྱི་ཕྱག་དཔེའམ་དཔེ་ཆ། སྤྱོད་འཇུག་ངོ་སྤྲོད་ཞུས་ཡིན་པས་རྣམ་པ་ཚོས་ངེས་པར་དུ་མཇལ་རོགས་གནང་ཞུ་གི་ཡོད། དམིགས་སུ་བཀར་ནས་ལེའུ་དྲུག་པ་བཟོད་པའི་ལེའུ་དེ་ངེས་པར་དུ་མཇལ་རོགས་གནང་ཞུས་པ་དང་ཆབས་ཅིག་ཐེངས་འདིའི་ལེ་ཚན་འདི་འདི་གར་མཚམས་འཇོག་ཞུ་གི་ཡིན་པས་རྣམ་པ་ཚོས་ངེས་པར་དུ་སྤྱོད་འཇུག་དཔེ་ཆ་ཀློག་རོགས་གནང། དེ་དང་ཆབས་ཅིག་རྣམ་པ་ཚོ་ལ་ཡང་དཔེ་དེབ་ངོ་སྤྲོད་ཞུ་ཡ་ཡོད་ན་ང་ཚོ་ལ་ངེས་པར་དུ་འབྲེལ་བ་གནང་རོགས་གནང། རང་ཉིད་ཀྱི་དཔེ་དེབ་གང་ཀློག་པ་དེ་མི་གཞན་ལ་ངོ་སྤྲོད་ཞུ་རྒྱུ་དེ་ཡང་གལ་གནད་ཆེན་པོ་དང་གང་ཟག་གཞན་ལ་ཡང་ཐུགས་ཕན་གསོས་ཐུབ། སོང་ཙང་རྣམ་པ་ཚོས་ངེས་པར་དུ་ལེ་ཚན་འདིའི་ནང་མཉམ་ཞུགས་གནང་རོགས་གནང། ང་ཚོ་ལེ་ཚན་འདི་གསན་པ་ཐུགས་རྗེ་ཆེ། ང་ཚོ་ལེ་ཚན་རྗེས་མའི་ནང་བསྐྱར་དུ་དཔེ་དེབ་གཞན་ཞིག་མཉམ་དུ་མཇལ་ཡོང། མ་མཇལ་བར་སེང་གེ་རྣམ་པ་ཚོ་ཡང་དཔེ་དེབ་མུ་མཐུད་ནས་ཀློག་རོགས་གནང། སྐུ་གཟུགས་ལ་ཐུགས་ཅག་གནང་རོགས་གནང་ཐུགས་རྗེ་ཆེ། རླུང་འཕྲིན་གྱི་གླུ་དབྱངས་རེ་སྐུལ་ལེ་ཚན་ནང་ལ། འཛིན་རིམ་བཅུ་གཉིས་བུམ་པའི་བུ་མོ་ཚོས་རེ་སྐུལ་ཞུས་པའི་ཀུན་གསལ་ལགས་ཀྱི་གཞས། ཆང་མ་ལགས།

ཡིད་གདུང་བའི་ཚོར་སྣང་དེ་བྱུང་དུས་ཙ་ན་ཆང་ལ་བརྟེན་ནས་སེམས་གཡོ་ཐབས་བྱས་པ་ཅིག་རེད་ཤག། བོད་ཁྱིམ་བཀྲ་ཤིས་བདེ་ལེགས་རླུང་འཕྲིན་གྱི་གླུ་དབྱངས་དང་ཏོག་དབྱིབས་གོ་རྟོགས་ཀྱི་ལེ་ཚན་གསན་པར་ཐུགས་རྗེ་ཆེ་རེས་གཟའ་ལྷག་པ་ལྷག་དཀར་ནམ་ཡིན་ལ་ཉིན་གུང་ཕྱག་ཚོད་དང་པོ་ནས་མུ་མཐུད་ནས་སླར་ཡང་མཇལ་ཡོང། སྐུ་ཁམས་བཟང། འགྲོ་གི་འགྲོ་གི་ཞེས་པ་བསྟན་འཛིན་ཆོས་རྒྱལ་ལགས་ཀྱིས་བཏང་གནང་བའི་གཞས་ཚིག་གོ།

དེ་དག་ལ Hubhopper དང Spotify དེ་བཞིན Gaana དང Google Podcast སོགས་མཉེན་ཆས་མང་པོའི་སྟེང་ལའང་གསན་པ་པོ་མང་དག་ཞིག་གིས་ཨ་རི་དང་ཡུ་རོབ་རྒྱ་བལ་འབྲུག་གསུམ་ནས་གསན་མཁན་སྟོང་བརྒལ་བ་ཞིག་འབྱོར་གྱི་འདུག་ཐུགས་རྗེ་ཆེ། ད་དུང་ཡིན་ནས་ཡ་ལན་གང་མང་ཡོང་བའི་རེ་བ་ཞུ། དེ་དག་གིས་རླུང་འཕྲིན་ལེ་ཚན་མུ་མཐུད་ནས་གནས་ཡས་ལ་ཕན་ཐོགས་ཆེ། རླུང་འཕྲིན་གསན་ཡས་ཐུགས་མ་བསྙེལ་བ་གནང་རོགས།